གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཞི་པ་ས་ག་ཟླ་བའི་ཚེས་པ་ཉི་ཤུ་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དྲུག་པའི་ཚེས་བཅུ་བཞི་རེས་གཟའ་ལྷག་པའི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་འདི་བཞིན་དབྱངས་སྒྲོལ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ད་རིང་ཕྱི་དྲོ་ནིའུ་ཛི་ལན་ནང་ཕེབས་འབྱོར་བྱུང་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་སྤྱི་ཟླ་དྲུག་པའི་ཚེས་བཅུ་གསུམ་ཉིན་ཁེ་ན་ཌ་དབུས་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་འགན་འཛིན་སྐུ་ཞབས་ཨ་རིབ་བྷི་ར་ནི་ལགས་ཀྱི་དབུ་ཁྲིད་འོག་ཁེ་ན་ཌའི་དབུས་གྲོས་ཚོགས་ཀྱི་ཚོགས་ཁང་ནང་བོད་ཀྱི་ཉིན་མོ་སྲུང་བརྩི་གནང་བའི་སྐོར། ས་གནས་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་རྒྱུད་སྨད་གངས་ཅན་རིག་གནས་སློབ་གྲྭས་ཉེ་ཆར་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་དང་ཧོན་སུར་བོད་མིའི་གཞིས་ཆགས་ཀྱི་སློབ་ཕྲུག་གི་དབྱར་ཚོགས་གོ་སྒྲིག་གནང་བའི་སྐོར་སྙན་སྒྲོན་ཞུ་རྒྱུ་དང། དེ་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང་མཇུག་ཏུ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་དག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ད་རིང་ནིའུ་ཛི་ལན་ནང་ཕེབས་འབྱོར་བྱུང་བ་དེའི་སྐོར་ནིའུ་ཛི་ལན་གྱི་བོད་མིའི་སྤྱི་མཐུན་ཚོགས་པའི་ཚོགས་གཙོ་སྙན་གྲགས་ལགས་ལ་ཡེ་ཤེས་ཟླ་བ་ལགས་ཀྱིས་གནད་འདྲི་ཞུས་པ་ཞིག་གཤམ་ལ་གསན་རོགས་གནང། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་རླུང་འཕྲིན་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ཨན་དེ་རིང་ཕྱི་ཚེས་བཅུ་བཞིའི་ཉིན་གྱི་ནེའུ་ཙི་ལན་གྱི་དགོང་དྲོའི་ཕྱག་ཚོད་བཅུ་པ་དང་བཅུ་གཅིག་གཡས་གཡོན་ཙམ་ལ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནེའུ་ཙི་ལན་ལ་དུ་ཕེབས་འབྱོར་བྱུང་ཡོད་རེད་དེའི་ཐད་ལ་ནེའུ་ཙི་ལན་ན་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་སྙན་གྲགས་ལགས་དང་ལྷན་དུ་ང་ཚོས་བཅར་འདྲི་ཞུ་གི་ཡོད་སྙན་གྲགས་ལགས་དེ་རིང་སྲིད་སྐྱོང་མཆོག་ནེའུ་ཙི་ལན་ལ་ཕྱག་ཚོད་ག་ཚོད་ཟིག་ལ་ཕེབས་འབྱོར་བྱུང་ཡོད་ན། ད་དེ་ཕེབས་ཡག་དེ་ད་དུས་ཚོད་བཅུ་གཅིག་དང་ཕྱེད་ཀ་དེ་འདྲས་ཚོ་ཕེབས་ཡག་རེད་ཡིན་ན་ཡང་སྐར་མ་ཁ་ཤས་ཟིག་སྔོན་ལ་ཕེབས་སོང་ད་ནི་ད་ལྟ

ས་གནས་ནས་ད་ཁ་ཤས་ཅིག་ད་གཟུགས་པོ་ཅིག་མ་བདེ་བ་ཡོད་ན་འགྲོ་ཅིག་དེ་འདྲས་མ་གཏོགས་ཆ་ཚང་བ་ད་ཅིག་ཕེབས་འདུག་དེ་འདྲས་རེད་དེ་ནས་ད་ལྟ་ལྷོ་ཕྱོགས་ནས་ད་ལྟ་ལྷོ་ཕྱོགས་གོ་ལང་ཁྲི་ནས་ཡང་ད་ལྟ་དགེ་བཤེས་ལགས་ཅིག་ཕེབས་པ་རེད་དེ་ནས་ཨ་སོ་རྒྱ་རིགས།

གསར་གསར་ཁང་ཁ་ཤས་ཟིག་ད་ལྟ་དེ་བཅར་འདྲི་དང་ལེན་བྱེད་ཡག་འགྲོ་ད་ནི་དེ་འདྲས་ཟིག་ཡོད་དེ་ནས་དེ་ཚོ་ཅག་ཤུས་དང་ཤེས་ཀ་འོ་དེ་འདྲས་ཟིག་ད་ད་བོད་པ་ཚོ་དང་མཉམ་དུ་ད་ག་རོ་བོད་པ་ཚོ་ལ་གཏམ་བཤད་ད་ད་བཀའ་སློབ་གནང་རྒྱུ་དང་དེ་ནས་དགོང་དག་དེ་ཚོར་ང་དང་ཤེས་ཀ།

ཡང་ཕྱི་ཟླ་དྲུག་པའི་ཚེས་བཅུ་གསུམ་ཉིན་ཁེ་ན་ཌ་དབུས་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་འགན་འཛིན་སྐུ་ཞབས་ཨ་རིབ་བྷི་ར་ནི་ལགས་ཀྱི་དབུ་ཁྲིད་འོག་ཁེ་ན་ཌའི་དབུས་གྲོས་ཚོགས་ཀྱི་ཚོགས་ཁང་ནང་བོད་ཀྱི་ཉིན་མོ་སྲུང་བརྩི་གནང་བའི་སྐོར་ས་གནས་ནས་ཨུ་རྒྱན་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་གསན་རོགས་གནང།
འདི་ཚེས་བཅུ་གསུམ་ཉིན་ཁེ་ན་ཌ་དབུས་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་འགན་འཛིན་སྐུ་ཞབས་ཨ་རིབ་བྷི་ར་ནི་ལགས་ཀྱི་བཀོད་སྒྲིག་འོག་གུ་ཡངས་ཚོགས་པའི་སྐུ་ཞབས་ཇེམ་སི་མེ་ལོ་ནི་ལགས་དང་རྙིང་ཞེན་ཚོགས་པའི་སྐུ་ཞབས་གྷར་ནར་ཇེ་ནི་སི་ལགས་བོད་རིགས་གཞོན་སྐྱེས་ཟབ་སྦྱོང་གནང་མཁན་རྣམས་ཀྱི་གོ་སྒྲིག་འོག་ཨོན་ཐའེ་རི་ཡོ་བོད་རིགས་སྤྱི་མཐུན་ཚོགས་པ་ཁེ་ན་ཌ་བོད་དོན་ལྷན་ཚོགས་ཏོ་རོན་ཏོ་ས་གནས་གཞོན་ནུ་ལྷན་ཚོགས་ཨོན་ཐའེ་རི་ཡོ་ས་གནས་བུད་མེད་ལྷན་ཚོགས་ཨོ་ཏ་ཝ་བོད་རིགས་སྤྱི་མཐུན་ཚོགས་པ་བཅས་ཀྱི་འཐུས་མི་ཁག་ཅིག་ལྷན་ཞུགས་གནང་ནས

དེ་ཡང་ཁེ་ན་ཌའི་རྒྱལ་སའི་ཁུལ་དུ་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་དང་ལྷན་དུ་ཟབ་སྦྱོང་གནང་མཁན་བོད་རིགས་གཞོན་སྐྱེས་ཚོ་ཟླ་བ་གཉིས་ལྷག་རིང་ཁེ་ན་ཌའི་གྲོས་ཚོགས་ཀྱི་འཐུས་མི་ཚོའི་ལས་དོན་གནང་ཕྱོགས་དང་བོད་ཀྱི་རྩ་དོན་དང་འབྲེལ་བའི་པར་རིས་སོགས་འགྲེམས་སྤེལ

ཉིན་མོ་སྲུང་བརྩི་ཞུས་པ་རེད། གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་འགན་འཛིན་སྐུ་ཞབས་ཨ་རིབ་བྷི་ར་ནི་ལགས་ཀྱི་ངོ་དེབ་དྲ་རྒྱའི་ནང་འཁོད་ལྟར་བོད་ཀྱི་ཉིན་མོ་སྲུང་བརྩི་ལམ་ལྷོངས་ཡག་པོ་བྱུང་བ་དེ་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་འཐུས་མིའི་འོག་ཟབ་སྦྱོང་གནང་མཁན་རྣམས་ནས་བོད་པའི་རིག་གཞུང་དང་རྒྱལ་རབས་བཅས་ལ་གོ་རྟོགས་སྤེལ་བར་ཐུགས་རྗེ་ཆེ་ཞུ་བཞིན་ཡོད་པ་འཁོད་འདུག། དེ་མིན་སྐུ་ཞབས་གྷར་ནར་ཇེ་ནི་སི་ལགས་ནས་ཀྱང་ཁོང་གི་ངོ་དེབ་ནང་ང་ཚོས་བོད་ཀྱི་ཉིན་མོ་སྲུང་བརྩི་ཞུས་པ་དང་སྦྲགས། གྲོས་ཚོགས་ནང་ཟབ་སྦྱོང་གནང་མཁན་གྱི་ཁེ་ན་ཌའི་བོད་མིའི་སྤྱི་ཚོགས་ཀྱི་ཕྱག་ལས་ཁག་ལ་ཆེ་བསྟོད་གནང་བ། ལོ་སྔོན་མ་ཁོང་ནས་བོད་རྒྱ་ཞི་མོལ་གྱི་གྲོས་འཆར་ལ་རྒྱབ་སྐྱོར་ཐོབ་པ། དེ་མིན་བོད་དང་ཁེ་ན་ཌའི་བོད་མིའི་ཆེད་དུ་མུ་མཐུད་རྩོད་ལེན་གནང་དགོས་པ་འཁོད་འདུག་ད་དུང་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་འཐུས་མི་ཁག་བརྒྱུད་བོད་དོན་རྒྱབ་སྐྱོར་གནང་བ་ཙམ་མ་ཡིན་པར་གྲོས་ཚོགས་ཀྱི་འཐུས་མི་ཁག་གི་ལས་ཁུངས་ནང་དུ་ཟླ་བ་གཉིས་ལྷག་རིང་ཟབ་སྦྱོང་གནང་བ་བརྒྱུད་ཆབ་སྲིད་འགྲོ་སྟངས་དང་བོད་པའི་རྩ་དོན་ཐོག་གོ་རྟོགས་སླད་ལོ་ལྟར་བོད་རིགས་གཞོན་སྐྱེས་མི་འདྲ་བར་ཟབ་སྦྱོང་དང་བོད་ཀྱི་ཉིན་མོ་སྲུང་བརྩི་གནང་བ་བཅས་བོད་རིགས་གཞོན་སྐྱེས་འགོ་ཁྲིད་གསོ་སྐྱོང་སླད་དམིགས་པ་ཞིག་རེད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་ཁེ་ན་ཏའི་གྲོང་ཁྱེར་ཏྲོ་རོན་ཏྲོ་ནས་རྒྱང་སྲིང་ཞུས། ལ་སྤྱིའི་ལས་ཚབ་བསོད་ནམས་ཆོས་སྒྲོན་ལགས་ཀྱིས་རྒྱ་གར་གྱི་གྲོས་ཚོགས་འོག་མའི་འཐུས་མི་འཇམ་དབྱངས་ཚེ་རིང་རྣམ་རྒྱལ་ལགས་དང་ལ་དྭགས་རང་སྐྱོང་རི་ལྗོངས་ཡར་རྒྱས་ལྷན་ཚོགས་ཀྱི་དེད་དཔོན་བཀྲ་ཤིས་རྒྱལ་མཚན་ལགས་རྣམ་གཉིས་མཇལ་འཕྲད་ཞུས་གནང་འདུག་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན་ལ་སྤྱིའི་ལས་ཚབ་བསོད་ནམས་ཆོས་སྒྲོན་ལགས་ཀྱིས་ཁ་སང་ཕྱི་ཟླ་དྲུག་པའི་ཚེས་བཅོ་གསུམ་ཉིན་རྒྱ་གར་གྱི་གྲོས་ཚོགས་འོག་མའི་འཐུས་མི་འཇམ་དབྱངས་ཚེ་རིང་རྣམ་རྒྱལ་ལགས་དང་མཇལ་འཕྲད་ཞུས་ནས་བོད་མིའི་སྒྲིག་འཛུགས་དང་ལ་དྭགས་ནང་གནས་བཞུགས་བོད་མི་རྣམས་ཀྱི་སྐུ་ཚབ་ཞུས་ནས་འཚམས་འདྲི་ཞུས་པ་དང་སྦྲགས། འདི་ལོའི་སྤྱི་ཟླ་ལྔ་པའི་ནང་ཁོང་ལ་དྭགས་བསོད་ནམས་གླིང་བོད་མིའི་གཞིས་ཆགས་ལ་ཕེབས་སྐབས་བོད་མི་རྣམས་ཀྱིས་བདེ་སྡུག་ཞུས་པ་ཁག་ཕྱོགས་བསྡོམས་གནང་སྟེ་ཡང་བསྐྱར་སྙན་སེང་ཞུས་འདུག་ཡང་ལ་སྤྱིའི་ལས་ཚབ་བསོད་ནམས་ཆོས་སྒྲོན་ལགས་ཀྱིས་ལ་དྭགས་རང་སྐྱོང་རི་ལྗོངས་ཡར་རྒྱས་ལྷན་ཚོགས་ཀྱི་དེད་དཔོན་བཀྲ་ཤིས་རྒྱལ་མཚན་ལ་མཇལ་འཕྲད་ཞུས་ཏེ་ཟླ་བ་ངོ་མའི་ཚེས་བཅུ་གཉིས་ཉིན་ལ་དྭགས་ས་གནས་འཐུས་ཚོགས་ཀྱི་དམིགས་བསལ་ཚོགས་འདུའི་ཐོག་བོད་མིའི་བདེ་སྡུག་ཞུས་པ་ཁག་གི་སྐོར་གྲོས་མོལ་གནང་ཡོད་ཅིང། སྐབས་དེར་ལ་སྤྱིའི་ལས་ཚབ་ཀྱིས་ལ་དྭགས་གཞུང་ངོས་ནས་བསོད་ནམས་གླིང་བོད་མིའི་གཞིས་ཆགས་ལ་ཉི་འོད་ལ་བརྟེན་པའི་སྲང་ལམ་གྱི་གློག་དང་གཞིས་གྲོང་བརྒྱད་པ་ནས་དགུ་པ་བར་ཏར་ཞུན་གཞུང་ལམ་བཟོ་རྒྱུ་གཙོས་པའི་མཐུན་རྐྱེན་སྦྱར་གནང་བ་ཁག་ལ་ཐུགས་རྗེ་ཆེ་ཞུས་པ་མ་ཟད། ལ་དྭགས་རང་སྐྱོང་རི་ལྗོངས་ཡར་རྒྱས་ལྷན་ཚོགས་ཀྱི་དེད་དཔོན་བཀྲ་ཤིས་རྒྱལ་མཚན་ལགས་དང་གྲོང་གསེབ་ཡར་རྒྱས་ལས་ཁུངས་ཀྱི་འཛིན་སྐྱོང་འཐུས་མི་བཀྲ་ཤིས་རྣམ་རྒྱལ་ལགས་ནས་བོད་མི་སྐྱོ་ཞན་རྣམས་ཀྱི་ཁང་ཁྱིམ་བསྐྱར་གསོ་གནང་བར་ཐུགས་རྗེ་ཆེ་ཞུས་གནང་འདུག་ལ། ཡང་ཁོང་གིས་སྐབས་དེར་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་བཙན་བྱོལ་བོད་མི་རྣམས་ལ་མཐུན་རྐྱེན་སྦྱོར་སྤྲོད་བྱེད་ཕྱོགས་ཀྱི་སྲིད་ཇུས་ལག་བསྟར་གནང་རྒྱུ་ཐེ་བའི་བོད་མིའི་བདེ་སྡུག་དང་འབྲེལ་ཡོད་ཀྱི་གནད་དོན་ཁག་ཅིག་ཀྱང་སྙན་སེང་ཞུས་ཡོད་པའི་གནས་ཚུལ་འདུག། ཡང་ཨ་མི་རི་ཀས་རྒྱ་གར་གྱི་སྲིད་བློན Narendra Modi མཆོག་འདི་ག་ཨ་རིའི་རྒྱལ་ས Washington ན་གཞུང་འབྲེལ་འཚམས་གཟིགས་ལ་མ་ཕེབས་གོང། ཨ་རིས་བཟོ་སྐྲུན་བྱས་པའི་གོ་མཚོན་ལག་ཆ་ལྡན་པའི་མི་མེད་གནམ་གྲུ་སུམ་ཅུ་ཙམ་རྒྱ་གར་ལ་ཚོང་སྒྱུར་བྱ་རྒྱུའི་སྐུལ་འདེད་གཏོང་བཞིན་ཡོད་པའི་གནས་ཚུལ་འདུག་དེ་རིང་རོའི་ཊར་གསར་ལས་ཁང་གི་གནས་ཚུལ་སྤེལ་དོན་ལྟར་ན། རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ན་གཞུང་འབྲེལ་འཚམས་གཟིགས་ལ་མ་ཕེབས་གོང་ཨ་རིའི་སྲིད་འཛིན་བྷའི་ཌེན་འཛིན་སྐྱོང་གིས་རྒྱ་གར་ལ་གོ་མཚོན་ལག་ཆ་ལྡན་པའི་མི་མེད་གནམ་གྲུ་ཚོང་སྒྱུར་གནང་རྒྱུའི་གྲོས་མཐུན་ཡོང་བའི་རེ་བ་བྱེད་ཀྱི་ཡོད་སྐོར་འདིའི་ཐད་རྒྱུས་མངའ་ཡོད་པའི་འབྲེལ་ཡོད་མི་སྣ་གཉིས་ཀྱིས་རོ་ཊར་གསར་ལས་ཁང་ལ་གསུངས་པ་ལུང་འདྲེན་བྱས་འདུག་རྒྱ་གར་གྱིས་ཀྱང་རྒྱུན་རིང་ནས་ཨ་རིའི་ས་ནས་གོ་མཚོན་ལག་ཆ་ལྡན་པའི་མི་མེད་གནམ་གྲུ་ཆེན་པོ་དེ་འདྲ་ཉོ་རྒྱུའི་འདོད་པ་བཏོན་ཡོད་རུང་ད་བར་མ་གནས་ཨ་སྒོར་ཐེར་འབུམ་གཉིས་ནས་གསུམ་བར་གནས་པའི། Sea Guardian། ཞེས་པའི་མི་མེད་གནམ་གྲུ་ཁག་རྒྱ་གར་གྱིས་ཉོ་རྒྱུར། ཐོན་དབང་སྲིད་གཞུང་ལམ་ལུགས་ཀྱིས་འགོག་རྐྱེན་བཟོས་འདུག། རྒྱ་གར་གྱི་སྲིད་བློན་ན་རེ་ནྡར་མོ་དི་མཆོག་འདི་ཟླའི་ཚེས་ཉི་ཤུ་གཉིས་ཉིན་འདི་ག་ཨ་མི་རི་ཀའི་སྲིད་འཛིན་ལས་ཁུངས་ཕོ་བྲང་དཀར་པོའི་ནང་ཕེབས་ནས་ཨ་རིའི་སྲིད་འཛིན་ཇོ་བྷའི་ཏེན་མཆོག་དང་མཇལ་འཕྲད་གནང་སྐབས་གོང་ཞུས་མི་མེད་གནམ་གྲུ་ཚོང་སྒྱུར་ཐད་མོས་མཐུན་ཡོང་རྒྱུར་ཨ་རིའི་ངོས་ནས་གྲོས་མོལ་གནང་མཁན་ཚོས་རེ་བ་བྱེད་ཀྱི་ཡོད་འདུག་རྒྱ་གར་གྱི་སྲིད་བློན་མོ་དི་མཆོག་འདི་ག་ཨ་རིའི་རྒྱལ་ས་ཝ་ཤིང་ཏོན་ནང་ཕེབས་རྒྱུའི་ཚེས་གྲངས་གཏན་འབེབས་བྱུང་བ་ནས་བཟུང། ཨ་རིའི་ཕྱི་སྲིད་ལས་ཁུངས་དང་ཨ་རིའི་རྒྱལ་སྲུང་ལྷན་ཁང Pentagon། དེ་བཞིན་ཨ་རིའི་སྲིད་འཛིན་ལས་ཁུངས་ཕོ་བྲང་དཀར་པོ་བཅས་ནས་རྒྱ་གར་གྱིས་ཨ་རིའི General Atomics ཟེར་བས་བཟོ་སྐྲུན་བྱས་པའི་མི་མེད་གནམ་གྲུ། MQ Nine B རྟགས་ཅན Sea Guardian སུམ་ཅུ་ཙམ་ཉོ་རྒྱུའི་ཐད་ཡར་རྒྱས་ཀྱི་རྣམ་པ་སྟོན་དགོས་སྐོར་སྐུལ་མ་གནང་བཞིན་འདུག་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་འདི་ག་ཨ་མི་རི་ཀའི་རྒྱལ་སར་འཚམས་གཟིགས་གནང་སྟེ་ཨ་རིའི་སྲིད་འཛིན་ཇོ་བྷའི་ཏེན་མཆོག་དང་མཇལ་མོལ་གནང་སྐབས་གོ་མཚོན་ལག་ཆ་ཁག་དང་དམག་མིའི་སྣུམ་འཁོར་དཔེར་ན་གོ་མཚོན་ལག་ཆ་ཐོགས་པའི་དམག་མི་དབོར་འདྲེན་བྱེད་མཁན་སྣུམ་འཁོར་སོགས་མཉམ་འབྲེལ་སྒོ་ནས་བཟོ་སྐྲུན་གནང་རྒྱུ་སོགས་ཀྱི་ཐོག་བཀའ་བསྡུར་གནང་འཆར་ཡོད་པའི་གནས་ཚུལ་འདུག། ཡང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་བིལ་ཀིན་མཆོག་རྒྱ་ནག་ལ་འཚམས་གཟིགས་ལ་མ་ཕེབས་གོང་ལ་ད་རིང་གཟའ་ལྷག་པའི་ཉིན་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིང་ཀང་ལ་ཞལ་པར་བརྒྱུད་ནས་བཀའ་མོལ་གནང་སྐབས་ཆིང་ཀང་གིས་ཨ་མི་རི་ཀས་རྒྱ་ནག་གི་ནང་སྲིད་གནད་དོན་ནང་ཐེ་ཇུས་བྱ་རྒྱུ་མཚམས་འཇོག་བྱེད་འོས་ལུགས་བརྗོད་འདུག་ད་རིང་རོ་ཊར་གསར་ལས་ཁང་གི་གནས་ཚུལ་སྤེལ་དོན་ལྟར་ན་ཨ་རིའི་ཕྱི་སྲིད་དྲུང་ཆེ་བིལ་ཀིན་མཆོག་དང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཀང་གཉིས་བར་ད་རིང་གཟའ་ལྷག་པའི་ཉིན་ཞལ་པར་བརྒྱུད་བཀའ་མོལ་གནང་སྐབས་ཆིང་ཀང་གིས་ཨ་རིས་རྒྱ་ནག་ནས་སེམས་འཚབ་བྱ་སའི་ནང་སྙིང་ལྟ་བུ་དཔེར་ན་ཐའེ་ཝན་གྱི་གནད་དོན་སོགས་ལ་གུས་བརྩི་ཞུ་དགོས་སྐོར་བཤད་ཡོད་པ་དང་དེ་ནི་ཨ་རིའི་ཕྱི་སྲིད་དྲུང་ཆེ་མཆོག་རིང་མིན་རྒྱ་ནག་ནང་འཚམས་གཟིགས་ལ་ཕེབས་འཆར་དེ་བཞིན་དངངས་འཚབ་ཅན་ཞིག་ཆགས་རྒྱུའི་སྔོན་བརྡ་ཡིན་འདུག་ཡང་ཨ་རིའི་ཕྱི་སྲིད་དྲུང་ཆེ་བིལ་ཀིན་མཆོག་གིས་ཨ་རི་དང་རྒྱ་ནག་གཉིས་བར་རྩིས་ནོར་དང་གདོང་ཐུག་གཡོལ་ཐབས་ཆེད་འབྲེལ་ལམ་འབྱེད་དགོས་སྐོར་ནན་བརྗོད་གནང་བ་དང་དུས་མཚུངས་ཨ་རིའི་ངོས་ནས་སེམས་འཚབ་ཡོད་པའི་གནད་དོན་ཁག་གི་སྐོར་གླེང་སློང་མུ་མཐུད་ནས་གནང་རྒྱུ་མ་ཟད་རྒྱ་ནག་དང་ཨ་རི་གཉིས་མཉམ་འབྲེལ་གནང་སྲིད་པ་ཁག་ལ་མཉམ་འབྲེལ་གནང་རྒྱུ་ཡིན་སྐོར་གསུངས་ནས་ཆིང་ཀང་ལ་ལན་འདེབས་གནང་སྐོར་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱིས་གོང་ཞུས་ཨ་རིའི་ཕྱི་སྲིད་དྲུང་ཆེ་མཆོག་དང། རྒྱ་ནག་གི་ཕྱི་སྲིད་བློན་ཆེན་གཉིས་བར་ཞལ་པར་བརྒྱུད་བཀའ་མོལ་གནང་བ་དེའི་སྐོར་གསལ་བསྒྲགས་གནང་བའི་ནང་བཀོད་ཡོད་འདུག་གལ་ཏེ་ཨ་རིའི་ཕྱི་སྲིད་དྲུང་ཆེ་མཆོག་རྒྱ་ནག་ནང་འཚམས་གཟིགས་ལ་ཕེབས་ཐུབ་ཚེ་དེ་ནི་ལོ་ལྔའི་རྗེས་སུ་ཨ་རིའི་ཆེས་མཐོའི་དཔོན་རིགས་ཤིག་རྒྱ་ནག་ལ་ཕེབས་པ་ཐེངས་དང་པོ་དེ་ཆགས་རྒྱུ་ཡིན་འདུག་རྒྱ་ནག་གཞུང་ངོས་ནས་ཨ་རིའི་ཕྱི་སྲིད་དྲུང་ཆེ་མཆོག་རྒྱ་ནག་ནང་འཚམས་གཟིགས་ལ་ག་དུས་ཕེབས་རྒྱུ་ཡིན་མིན་ཚེས་གྲངས་སོགས་གསལ་ཁ་བཏོན་མེད་ན་ཡང། ཨ་རིའི་འབྲེལ་ཡོད་མི་སྣ་ཞིག་གིས་ཨ་རིའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བྷིལ་ཀིན་མཆོག་འདི་ཟླའི་ཚེས་བཅོ་བརྒྱད་ཉིན་རྒྱ་ནག་ལ་ཕེབས་རྒྱུ་ཡིན་སྐོར་རེས་གཟའ་པ་སངས་ཉིན་གསུངས་པ་ཙམ་ལས་ཞིབ་ཕྲ་གང་ཡང་གསུངས་མི་འདུག་སྔོན་འཆར་ལྟར་ན་ཨ་རིའི་ཕྱི་སྲིད་དྲུང་ཆེ་མཆོག་འདི་ལོའི་སྤྱི་ཟླ་གཉིས་པའི་ནང་རྒྱ་ནག་ལ་འཚམས་གཟིགས་ལ་ཕེབས་འཆར་ཡོད་རུང་རྒྱ་ནག་གི་གསང་བའི་ལྒང་ཕུག་ཅིག་ཨ་མི་རི་ཀའི་ནམ་མཁར་འཕུར་སྐྱོད་བྱས་པ་དེ་ཨ་རིས་མར་ཕབ་པའི་གནས་ཚུལ་བྱུང་བའི་རྗེས་སུ་ཕྱིར་འགྱངས་གནང་ཡོད་པ་རེད། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་རྒྱུད་སྨད་གངས་ཅན་རིག་གནས་སློབ་གྲྭས་ཉེ་ཆར་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་དང་ཧོན་སུར་བོད་མིའི་གཞིས་ཆགས་ཀྱི་སློབ་ཕྲུག་གི་དབྱར་ཚོགས་འགོ་ཁྲིད་གནང་བ་དེའི་བརྒྱུད་དགེ་འདུན་པ་རྣམས་ཀྱིས་མཐོང་བ་བརྒྱུད་པའི་ཕྱག་བཞེས་དངོས་སུ་སློབ་ཕྲུག་ཚོས་མྱོང་ཚོར་ཐུབ་པ་མ་ཟད་སློབ་ཕྲུག་ཚོའི་ཀུན་སྤྱོད་དང་བསམ་བློར་ཤུགས་རྐྱེན་བཟང་པོ་ཐེབས་པའི་གཟིགས་ཚུལ་བྱུང་བ་སོགས་ཀྱི་སྐོར་གངས་ཅན་རིག་གནས་སློབ་གྲྭའི་དགེ་ཆེ་སྔགས་རམས་པ་ཡོན་ཏན་ལགས་ཀྱིས་གསུངས་པ་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཤེས་ཡོན་སློབ་གསོའི་ལེ་ཚན་གསན་མཁན་རྣམ་པ་ཚོར་རིག་ལྡན་སྒྲོལ་མས་འཚམས་འདྲི་ཞུ་གི་ཡིན། ཐེངས་འདིའི་ལེ་ཚན་ནང་ཉེ་ཆར་ཟླ་བ་གཅིག་གི་རིང་རྒྱ་གར་ལྷོ་ཕྱོགས་ཁུལ་གྱི་རྒྱུད་སྨད་གངས་ཅན་རིག་གནས་སློབ་གྲྭར་བོད་ཀྱི་ཆོས་དང་རིག་གཞུང་གི་དབྱར་ཚོགས་ཐེངས་བཅུ་གཅིག་པ་དེ་ཚོགས་གནང་པའི་སྐོར་གྱི་གནས་ཚུལ་སྙན་སྒྲོན་ཞུ་གི་ཡིན། ལས་རིམ་འདིའི་ཐོག་རྒྱུད་སྨད་གངས་ཅན་རིག་གནས་སློབ་གྲྭའི་དགེ་ཆེ་སྔགས་རམས་པ་རྒན་ཡོན་ཏན་ལགས་ལ་བཀའ་འདྲི་ཞུ་ཡས་ཡིན། དགེ་བཤེས་ལགས། ད་རེས་ཟླ་བ་གཅིག་གི་རིང་ག་རྒྱུད་སྨད་གྲྭ་ཚང་གི་སློབ་གྲྭ་གངས་ཅན་རིག་གནས་སློབ་གྲྭའི་ཉེ་སྐོར་གྱི་དོན་ལྡན་གླིང་དང་རབ་རྒྱས་གླིང་གི་སམ་བྷོ་ཊ་སློབ་ཕྲུག་ཁག་གཅིག་ལ་ཡང་ཟླ་བ་གཅིག་རིང་བོད་པའི་རིག་གཞུང་དང་ནང་ཆོས་ངོ་སྤྲོད་ཀྱི་ཟབ་སྦྱོང་ཅིག་འདུག་ཆེ་ཆེ་གོ་སྒྲིག་གནང་ཤག་ཟབ་སྦྱོང་དེ་ལ་ཡང་ཨ་ནི་ཕྲུ་གུ་ཚོའི་ངོས་ནས་དང་ལེན་བྱེད་སྟངས་རབ་དེ་ག་འདྲ་རེ་བྱུང་སོང།
ད་སློབ་ཕྲུག་ཁོང་རྣམ་ཚོས་དང་ལེན་གནང་ཡས་དེ་དུས་ད་དུས་བེད་སྤྱད་རབ་འབྲིང་ཐ་གསུམ་སོགས་ཅིག་འདུག་ཨ་ནི་ད། སློབ་ཕྲུག་གི་བློ་རིག་དང་ཡང་བརྩོན་འགྲུས་ཆེ་ཆུང་དང་འོ་འདི་འདྲའི་ཡོང་གི་ཡོད་པ་ཡིན་དུས་ཁོ་རིམ་པ་གསུམ་ཞིག་ཆགས་ཀྱི་འདུག། ཨ་ནི་སློབ་ཕྲུག་ཁ་ཤས་ནི་རིག་པ་ཡག་པོ་ཡིན་གི་བརྩོན་འགྲུས་ཡག་པོ་ཡིན་གི་ད་གཉིས་ཀ་ཚང་དེ་ངས་འདི་འདྲའི་ད་དེ་སྟེ་ཉུང་བ་འདུག་ཨ་ནི་ད་འབྲིང་འབྲིང་འདི་འདྲའི་ཡོང་གི་འདུག་ཨ་ནི་ཡང་རིགས་གཅིག་གཉིས་ད། དེ་འདྲ་ཡོང་སྲིད་བ་ཡིན་དུས་ཀོ་དོ་སྣང་ཞེ་དྲག་མེད་མཁན་ཡོང་གི་འདུག་ཡིན་ན་ཡང་རྗེས་ལ་ཡང་ཅིག་བསླབ་བྱ་རྒྱག་གིན་རྒྱག་གིན་བྱས་ནས་ཀོ་དྲག་ཏུ་དྲག་ཏུ་འགྲོ་བྱས་ད་ཐ་མ་གང་བྱས་ཟླ་བ་གཅིག་རིང་ལ་གྲུབ་འབྲས་འདྲ་བོ་ག་ལ་གང་འཚམ་ཅིག་ཐོན་བྱས་འདུག་ཟེ་ཡོང་ནས་ཡོད་འདུག་ལ། ཕྱི་ཟླ་ལྔ་བའི་ཚེས་བཅུ་ནས་ཕྱི་ཟླ་དྲུག་པའི་ཚེས་བཅུ་ཟེར་དུས་ཟླ་བ་གཅིག་གི་རིང་ལ་ཡང་ཨ་ནི་སམ་བྷོ་ཊ་ཀོ་ལི་གྷལ་དོན་ལྡན་གླིང་དང་ཧུན་སུར་རབ་རྒྱས་གླིང་གི་སློབ་ཕྲུག་ཚོ་ལ་ཡང་དབྱར་ཁའི་ཟབ་སྦྱོང་ཟླ་བ་གཅིག་གི་རིང་ལ་ཆ་ཚང་གནང་ཡོད་རེད་ཨ་འདིའི་སྐབས་དེར་སློབ་ཕྲུག་ཚོ་ལ་ཡང་སློབ་ཁྲིད་གནང་ཡས་གི་བསླབ་གཞི་འདི་ག་འདྲ་རེད་བྱིན་ནར་ཟབ་སྦྱོང་ག་རེ་ག་རེ་ཐོག་ལ་ཡང་གནང་ཡོད་རེད།
ད་ལྟ་བཀའ་འདྲི་གཉིས་པ་འདི་བསླབ་གཞིའི་སྐོར་ལ་རེད་འདུག་ལ་ད་ནང་ང་ཚོས་འདི་བསླབ་གྲྭའི་གི་ཆེ་མིང་འདི་དེ་གོང་ས་མཆོག་ནས་མར་གསོལ་རས་གནང་རྒྱུ་དེ་རེད་ཆེ་མིང་ཁོ་རང་ལ་གངས་ཅན་རིག་གནས་ཟེར་བ་ཨ་ནི་ད་བོད་གངས་ཅན་མི་གི་ནི་རིག་པའི་གནས་ཡིན་པ་ཡིན་དུས་ཡང་ང་ཚོ་འདི་དབྱིན་ཇི་དང་ད་དེ་ཨང་རྩིས་དང་ཚན་རིག་དང་འདི་འདྲས་ཡང་གོ་ཡོད་མ་རེད་བོད་པའི་གི་རིག་གཞུང་རང་རེད་ད་འདི་བསླབ་གཞིའི་གཙོ་བོ་འདི་དང་པོ་འདི་ནང་དོན་རིག་པ་བྱེད།

བསྟན་སྲིད་རིམ་པ་ཐོག་བྱས་ནས་འདུག་སེ་བསླབ་གནང་གི་ཡོད་རེད་དཔེར་ན་བཤེས་གཉེན་བསྟེན་ཚུལ་ནས་བཟུང་ནས་ད་དལ་འབྱོར་རྙེད་དཀའ་འཆི་བ་མི་རྟག་ཨ་ནི་དེ་ནས་མ་གཙོ་བོ་འདྲ་བོ་དེ་ལམ་གྱི་རིམ་པ་གི་སྙིང་བསྡུས་གཅིག་ཏུ་བསྒྲིགས་ནས་དེ་བསླབ་གནང་གི་ཡོད་རེད་དེ་འོག་མ་གི་འཛིན་གྲྭ་བར་པ་དེ་བདུན་པ་བརྒྱད་པ་མཉམ་དུ་ཚོགས་གནང་དགོས་རེད་ད་དེ་ཚོ་ལ་ཡང་ཅིག་བསླབ་པ་གསུམ་སྐོར་ངོ་སྤྲོད་འདྲ་བ་དང། ཨ་ནེ་ཡང་ཅིག་རྟེན་འབྲེལ་ཡན་ལག་བཅུ་གཉིས་ལ་འཁོར་བར་འཁོར་ཚུལ་འཁོར་བའི་རིམ་པ་འདྲ་བོ་དེ་འདྲ་བྱས་ཨ་ནི་ཆུང་བ་ཆུང་བ་དེ་ཚོ་ལ་དེ་ནས་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་དེ་ཡི་ཚིགས་བཅད་དེ་འདྲ་བློ་ལ་འཛིན་བཅུག་ནས་དེ་འདྲ་ཡིས་དེའི་ནང་ལོགས་ཡོད་གོ་དོན་འདྲ་ལ་དྲན་སྐུལ་ཅིག་བྱས་ནས་གང་བྱས་དེའི་ཆུང་བ་དེ་ཚོ་ལ་གཙོ་བོ་དེ་བློ་འཛིན་བྱེད་དུ་བཅུག་བྱས་རྗེས་དེའི་གོ་དོན་སྙིང་བསྡུས་སྙིང་བསྡུས་བྱས་ནས་ད་ནང་ཆོས་སྐོར་ལ་ད་དུ་གྲུབ་ཡོད་རེད་དེ་ནས་ཨ་ནི་རིགས་ལམ་ལ་ང་ཚོ་ད་འཛིན་གྲྭ་མཐོ་ཤོས་དེ་ལ་ད་དགུ་པ་བཅུ་པ་དེ་ལ་ང་ཚོ་གི་རྟགས་རིགས་ད་རྟགས་རིགས་རྒྱ་ཆེན་པོ་རེད་ཡིན་ན་ད་ཟླ་བ་གཅིག་ལ་བབ་པའི་རྩོམ་སྒྲིག་བྱས་ཟླ་བ་གཅིག་གི་སློབ་ཚན་ཅིག་བཟོ་གནང་བྱས་ཨ་ནི་རྟགས་རིགས་བྱས་ནས་ད་ཁ་སང་ཁོ་ཚོ་རྟགས་རིགས་ནང་ལ་སྐྱེ་བ་སྔ་ཕྱི་སྒྲུབ་པའི་རིགས་པ་ཅིག་ད་ག་ལ་སྟོན་གནང་ཤག་དེ་ཁ་སང་ཁོ་ཚོ་རྗེས་ལ་དམ་བཅའ་ཅིག་ཚོགས་པ་རེད་དེ་དུས་ཁོ་ཚོ་སྐྱེ་བ་སྔ་ཕྱི་སྒྲུབ་པའི་རིགས་པ་འདི་ཚོ་ཡག་ཐག་ཆོད་ཅིག་བཏང་གནང་སོང། ཨཱ་དེ་ནས་བར་པ་དེ་འཛིན་གྲྭ་བདུན་པ་བརྒྱད་པ་རེད། འོ་འདི་ལ་ནི་བློ་རིགས་ནང་ཆོས་ཀྱི་ད་ཕྱིའི་དངོས་པོ་དང་ནང་བློ་ཡི་རྣམ་གཞག་གཙོ་བོ་སྟོན་པའི་ཆ་ནས་ད་ནང་ཆོས་ལབ་དགོས་ཡོད་རེད་བ་དེ་ཡིན་དུས་ཚང་མ་ད་བློ་རིགས་བདུན་གྱི་སྐོར་དེ་ད་ཁ་སང་དམ་བཅའ་ཚོགས་དུས་ཚང་མ་བློ་རིགས་བདུན་ཁོང་ཚོ་གིས་ཡག་ཐག་ཆོད་བཏང་གནང་གི་འདུག་དེ་ནས་ད་འཛིན་གྲྭ་ལྔ་བ་དྲུག་པ་དེ་ད་ཆུང་ཤོས་འདྲ་བ་ཞིག་གོ་སློབ་ཕྲུག་དེ་ལོ་ཆུང་བ་ཡིན་ཙང་ནི་བསྡུས་ཆུང་ཁ་དོག་དཀར་དམར་དང་པོ་འདི་ལས་གཞན་ནི་རིགས་ལམ་གྱི་ཚོད་དེ་འདི་ནི་བོད་ཀྱི་སྐད་ཡིག་འདི་ད་འཛིན་གྲྭ་མཐོ་ཤོས་དེ་ལ་ནི་རྟགས་འཇུག་ནང་ནས་གལ་ཆེ་ཆེ་འདྲ་བོ་འདི་འདྲ་བོ་བྱས། ནི་འཛིན་གྲྭ་བར་པ་བདུན་པ་བརྒྱད་པ་དེ་ལ་སུམ་ཅུ་པའི་ཕྲད་ཀྱི་འགྲོ་སྟངས་དང་བོ་འདི་གལ་ཏེ་གང་ཐུག་ཐུག་ཅིག་ལབ་གནང་བྱས། སློབ་ཕྲུག་དེ་ཚོ་དག་ཆ་སྐྱོ་པོ་འདུག་ཨ། ནི་ལེགས་བཤད་ལྗོན་དབང་དེ་དེ་ལ་བློ་འཛིན་ཡོད་བྱས། ཨོ་དེ་འདྲའི་བཞིན་དེ་ལྟར་བསླབ་གཞི་ཡི་ཚུལ་དེ་ནང་དོན་རིག་པའི་གི་བསླབ་གཞི་གཅིག་ཨ་ནི་རིགས་ལམ་གི་གཅིག་བྱས་དེ་ཚོ་ཚང་མ་གི་ད་རྩོམ་གཞི་དེ་བོད་ཀྱི་སྐད་ཡིག་ཡིན་དུས་ཨ་ནི་སྐད་ཡིག་བྱས་ནས་བསླབ་གཞི་གཙོ་བོ་གསུམ་དེ་འོ་འདུག་བྱས་ནས་སློབ་ཚན་དང་དུས་ཚོད་རེའུ་མིག་སྒྲིག་བྱས་འོ་འདུག་ཟེར། ཟླ་བ་གཅིག་གི་ཟབ་སྦྱོང་གནང་བའི་དུས་རིང་དེ་ལ་ཡང་ད་སློབ་ཕྲུག་ཚོ་ལ་ཡང་སློབ་ཁྲིད་གནང་མཁན་གི་དགོན་པའི། སློབ་དགེ་རྣམ་པ་ཚོས། སློབ་ཁྲིད་ཀྱི་ཐབས་ལམ་ག་རེ་བེད་སྤྱོད་བཏང་ན་ཡང་ནམ་རྒྱུན་ནང་བཞིན་འཛིན་གྲྭ་ཁྲིད་པ་ནང་བཞིན་རེད་ཡང་གཅིག་གི་སློབ་ཕྲུག་དང་རྒན་ལགས་རྣམ་པའི་དབར་ལ་ཡང་ཕན་ཚུན་དགོངས་ཚུལ་བརྗེ་ལེན་ཨ་ནི་ད་ག་ནང་བཞིན་གཅིག་གི་གྲོས་གླེང་གནང་ཡག་དང་འདི་འདྲས་ཀྱི་ཐབས་ལམ་འདི་འདྲས་བེད་སྤྱོད་བཏང་གནང་ཡོད་རེད་པས་སློབ་ཕྲུག་དང་དགེ་རྒན་དབར་གྱི་འབྲེལ་ལམ་འདི་ག་འདྲས་རེད་ཡིན་ན། བྱས་ཙང་རྒན་ལགས་རྣམ་པ་ཚོ་གི་གནས་ཚད་ཟུར་བཅད་ཞུས་པ་ཡིན་ན་དགེ་བཤེས་ལྷ་རམས་པ་རྐྱང་རྐྱང་རེད་ཨ་ནི་ད་དེ་ལ་སྟབས། ཁག་འདྲ་བ་གཉིས་བྱས་ཡོད་རེད་གདན་ས་ཁག་ནས་ད་རྒྱུད་སྨད་གྲྭ་ཚང་ལ་འཛུལ་བྱས་དེར་བཞུགས་ནས་སློབ་ཁྲིད་གནང་མཁན་དེ་དགེ་བཤེས་ལྷ་རམས་པ་རྐྱང་རྐྱང་རེད་ཨ་ནི་ཡང་རིགས་གཞན་དག་དེ་གྲྭ་ཚང་རང་ལ་སློབ་གཉེར་གནང་བྱས་ང་ཚོ་ནང་མའི་བསྐྱེད་རིམ་པ་ཟེར་གི་རེད་དེ་ཡི་གནས་ཚད་མཐོ་ཤོས་དེ་སྔགས་རམས་པ་ད་ང་ཚོའི་དགེ་བཤེས་ལྷ་རམས་དང་བསྐྱེད་རིམ་པ་སྔགས་རམས་པ་འོ་དེ་འདྲས་རྐྱང་རྐྱང་གི་སློབ་གྲྭའི། རྒན་ལགས་རྣམ་པ་ཚོ་གནས་ཚད་ཞེ་དྲག་གི་མཐོ་བོ་རེད། ཉམས་མྱོང་ཅན། སློབ་ཁྲིད་ལ་མཁས་པ། ད་དངོས་གནས་དྲང་གནས་ང་ཚོ་བླ་མའི་གི་མཚན་ཉིད་བཅུ་ཙམ་ཞིག་གསུང་གི་ཡོད་རེད་བཤེས་གཉེན་དུལ་བ་ཞི་བ་ཉེར་ཞི་བ་ད་དེ་འདྲའི་མང་པོ་ཅིག་ཞུ་མ་དགོས་བྱས་ད་དཔེ་ཆའི་མཚན་ཉིད་བཅུ་ཡི་རྗེས་མཐུན་པར་ཅིག་ཚང་བའི་བཟོ་འདྲ་ཅིག་འོ་དེ་འདྲ་ཞིག་ངས་མཇལ་གྱི་འདུག་སློབ་ཁྲིད་ལ་མཁས་པ། སློབ་ཕྲུག་ལ་བརྩེ་བ་ཡོད་པ། ད་གལ་ཆེ་ཤོས་དེ་བརྩེ་བའི་བདག་ཉིད་གསུངས་ཡོད་རེད་བ། བརྩེ་བ་ཤུགས་ཆེན་པོ་ཡོད་པ། གཞན་ཕན་གྱི་བསམ་བློ་ཡོད་པ། གཞན་ལ་ཨ་དྲག་བསམ་བསམ་གྱི་ཀུན་སློང་ཡོད་པ་འོ་འདི་འདྲས་ད་ངའི་རྒན་ལགས་ཚོ་གིས་ད་ཁྱད་ཆོས་འདྲ་བ་འདི་འདྲས་ཅིག་བྱས་ད་སློབ་ཁྲིད་གནང་ཡས་འདི་ཕལ་ཆེར་སྲོལ་རྒྱུན་དང་དེང་རབས་ཀྱི་མཉམ་དུ་བསྲེས་ནས་འདུག་སེ་བསླབ་པའི་བཟོ་འདྲ་ཅིག་ཆགས་ཀྱི་ཡོད་རེད་ད་ང་ཚོ་དེ་འདིར་གོང་དུ་ཞུས་པ་ནང་བཞིན་སློབ་ཚན་རིམ་པ་ནང་དོན་རིག་པ་གཅིག་བྱས་ཨ་ནི་བོད་ཀྱི་སྐད་ཡིག་བྱས་རིགས་ལམ་ཡོད་དུས་ད་རིགས་ལམ་དེ་བགྲོ་གླེང་རང་རེད་བ་ལ་བགྲོ་གླེང་རང་བྱས་ནས་ད་ཁོ་བརྡར་ཤ་བཅད་ནས་ཨ་ནི་ཅིག་རྟགས་བཀོད་བྱས། ཡང་དག་པའི་གི་ད་དོན་དེ་རྩེ་གི་འདི་ད་རིགས་པ་ཅིག་རེད་དེ་རོ་རིགས་ལམ་འདིར་ད་བགྲོ་གླེང་གནང་ནས་མཆོག་ཏུ་གྱུར་པ་ད་ད་རྩོད་པ་འདི་རེད་ད་ནང་དོན་རིག་པ་དང་བོད་ཀྱི་སྐད་ཡིག་གཉིས་ད་སྲོལ་རྒྱུན་གི་སློབ་ཁྲིད་གནང་སྟངས་སྐོར་ལ་ཡང་ཁྱད་ཆོས་མང་པོ་ཅིག་ཡོད་རེད་འདི་ཕར་ཡོངས་སུ་དོར་ན་ཡང་གཅིག་ཡོང་གི་མི་འདུག་བ་འདི་ལ་ཡང་ཁོ་རང་ཁྱད་ཆོས་མང་པོ་ཅིག། ཚང་ཡོད་དེ་ཡིན་དུས་སྲོལ་རྒྱུན་གྱི་ཆ་གཅིག་ཡོད་པ་བྱས། ད་ཡང་དེང་རབས་ཁོ་ལྟ་དུས་དང་མང་པོ་ཅིག་འགྱུར་འགྲོ་དུས་ཙམ་པ་ཡང་སྲོལ་རྒྱུན་རྐྱང་རྐྱང་སྒང་ལ་བརྒྱ་ཆ་བརྒྱ་ཐམ་པ་འགྲོ་བ་ཡིན་ན་དེང་དུས་ཀྱི་སློབ་ཕྲུག་གི་བསམ་བློ་དང་ཏོག་ཙམ་ཞིག་རན་མ་རན་ཡོང་སྲིད་པ་ཡིན་དུས་དེང་དུས་ཀྱི་སློབ་ཁྲིད་ཀྱི་ཐབས་ལམ་ཡང་ཆ་གཅིག་བྱས་ནས་གཉིས་ཆ་ལ་བསྲེས་ནས་འགྲོ་བའི་བཟོ་འདྲ་ཅིག་འོ་འདི་འདྲས་ཅིག་ཆགས་ཀྱི་ཡོད་རེད་རྒན་ལགས་ཚོའི་སློབ་ཁྲིད་གནང་སྟངས་ད་ག་རང་རེད་ཤག་ད་གངས་ཅན། ཕ་གིའི་སློབ་ཕྲུག་གི་བློ་གྲོས་ཀྱི་ནུས་པ་དང་བརྩོན་འགྲུས་དང། ཁོང་ཚོའི་གི་བློ་གྲོས་ལ་བསྟུན་གྱིན་བསྟུན་གྱིན་བསྟུན་གྱིན་བསྟུན་གྱིན་བྱས་ནས་བསླབ་བྱས་ཨ་ནི་དེང་དུས་ཀྱི་ཐབས་ལམ་དང་སྲོལ་རྒྱུན་གྱི་ཐབས་ལམ་གཉིས་ཀ་བསྲེས་ནས་བསླབ་པའི་བཟོ་འདྲ་ཅིག་ད་ལྟ་ང་ཚོ་འོ་དེ་འདྲས་ཅིག། རིགས་ལམ་རྒན་ལགས་ཐབས་ལམ་མང་པོ་རེད་རྒན་ལགས་ཚོ་གིས་ཡང་ང་ཚོ་དཔེ་ཆ་ནང་ལ་ཡོད་པ་རང་མ་ཡིན་པ་བྱས་ཕ་གིར་དངོས་པོ་མཐོང་ཡ་ཡོང་གི་དེ་འདྲས་དང་སྦྱར་ནས་སློབ་ཕྲུག་ཚོ་ལ་སྦྱོང་ཚན་དེ་འདྲས་རེ་རེ་རེ་རེ་རེ་གནང་བྱས། དེ་འདྲ་ཡི་ཐབས་ལམ་ཅིག་བཏོན་གནང་ཤག་ཨ་ནི། སྐད་ཡིག་ཁྲིད་དུས་ཡིན་ན་ཡང་ད་མང་ཆེ་སྲོལ་རྒྱུན་གྱི་དཔེར་བརྗོད་རྒྱག་ཡ་དང་ཨ་ནི་མཚམས་མཚམས་ལ་ཡང་ཅིག་རྩ་བ་འདི་ཚོ་ཡང་གདངས་སྙན་པོ་བཏང་བྱས་ཡང་རྩ་བ་བློ་འཛིན་བྱེད་ཡ་དང་ཨོ་དེ་འདྲས་བྱས་ནས་སྲོལ་རྒྱུན་དང་དེང་རབས་གཉིས་ཀ་བསྲེས་ནས་སྲོལ་རྒྱུན་དང་དེང་རབས་ཟུང་འབྲེལ་བྱས་ནས་ཅིག་ཕྱིན་པ་ཡིན་ན་བརྒྱ་ཆ་ལྔ་བཅུ་ལྔ་བཅུ་བྱས་ནས་ཕྱིན་པ་ཡིན་ན་བརྒྱ་ཆ་བརྒྱ་ཐམ་པ། ཆགས་ཀྱི་ཡོད་རེད་ཟེར་ཅེས་སློབ་ཁྲིད་ཀྱི་ཐབས་ལམ་དེ་འདི་འདྲས་ཅིག་གནང་གི་ཡོད་རེད། སྤྱིར་བཏང་ད་རྒྱུད་སྨད་གྲྭ་ཚང་དེ་དགོན་པའི་ཁོར་ཡུག་ཅིག་གི་ནང་ཡོད་དུས་རྣམ་ཀུན་ཡིན་ན་ད་དགོན་པའི་ནང་གི་དགེ་འདུན་པ་ཚོ་ལ་ཡང་ཕྱག་དཔེ་ཁྲིད་གནང་ཡ། ཨ་དེ་ནས་ཅིག་རིགས་ལམ་རྩོད་གནང་ཡ་རྟགས་གསལ་བཏང་གནང་ཡ། སྔ་དགོང་གཉིས་ལ་ཡང་ཚོགས་འཚོགས་གནང་ཡ་འདི་འདྲས་ཅིག་གི་ད་ནང་ཆོས་སློབ་ཁྲིད་ཀྱི། རིམ་པ་མང་པོ་ཅིག་ཡོད་པ་ད་ད་རེས། སློབ་ཕྲུག་ཚོ་ཟུར་དུ་དགོན་པའི་ཁོར་ཡུག་ཅིག་གི་ནང་ལ་ཡ་སྔ་དགོང་འཆར་ཅན་ཉར་གནང་ནི་ཟབ་སྦྱོང། སྤྲད་གནང་པའི་སྐབས་དེ་ལ་ཡ་སློབ་ཕྲུག་ཚོས་དགོན་པའི་ནང་ལ་ཡ་ཨ་ནི་བསྡད་དུས་སྒོ་གསུམ་གྱི་སྤྱོད་པ་དེ་ཚོ་ག་འདྲ་རེ་བྱས་ཡོད་ན་ནང་ཆོས་སློབ་ཁྲིད་གནང་བ་གཅིག་པོ་མ་ཡིན་པ་ཡང་ཅིག་བཟང་པོའི་ཡོན་ཏན་བསླབ་གནང་ཡ་དང་ཅིག་བཟང་སྤྱོད་བསྟེན་ཡ་དང་ད་ག་ནང་བཞིན་ཕྱག་མཆོད་པ་བྱེད་སྟངས་དང་དེ་ཚོ་ཡང་བསླབ་གནང་ཡོད་ཀྱི་རེད།
ལགས་ད་ག་རང་རེད་ལགས་འོང་ད་ལྟ་ང་ཚོ་དཔལ་ལྡན་སྨད་རྒྱུད་གྲྭ་ཚང་བོད་མདོ་དབུས་ཁམས་གསུམ་ཆ་ལ་ད་མཚན་སྙན་གྲགས་ཧ་ཅང་ཆེན་པོ་གཙོ་བོ་སྔགས་བྱས་ད་མདོ་གི་ད་གཞུང་ཆེན་སློབ་གཉེར་ཆ་ཚང་ཡོད་པ་བྱས་འོ་དེ་འདྲའི་ཅིག་གི་ད་དགོན་པ་རྩ་ཆེན་པོ་ཅིག་ཁོར་ཡུག་ནང་ལོགས་ལ་ཡོད་པ་ཡིན་དུས་ད་ཅིག་དེ་འདྲའི་གི་བྱིན་རླབས་ཀྱི་བཟང་པོའི་ཤུགས་རྐྱེན་ཅིག་ཏན་ཏན་ཡོང་གི་འདུག་སྤྱིར་བཏང་ང་ཚོའི་སློབ་གྲྭ་གི་སྒྲིག་གཞི་གི་དོན་ཚན་དང་པོ་ཁོ་རང་ལ་ཡ་ད་ཁྱེད་རང་ཚོའི་སློབ་སྦྱོང་བྱེད་ས་དེ་ཨ་ནི་དགོན་པ་རྩ་ཆེན་པོ་གཅིག་གི་ཨ་ནི་ཁོར་ཡུག་ནང་ལོགས་ཡིན་པ་ཡིན་དུས་ཨ་ནི་དགོན་པའི་ནང་ལོགས་སྐུ་ཞབས་ཚོ་སྒོམ་སྐྱོན་ཡས་དང་ཨ་ནི་ཉམས་ལེན་གནང་ཡས་དང་ཚོགས་ཆོས་རྭ་འགྲིམ་ཡས་དང་ཆོས་ཀྱི་ཆོས་གྲྭ་རྒྱུན་མི་ཆད་པ་གཅིག་གི་ཨོ་དེ་འདྲའི་གཅིག་གོ་དེའི་གཅིག་གི་ཁོར་ཡུག་གི་ནང་ལོགས་ལ་ཨ་ནི་ཁྱེད་རང་ཚོ་དེ་འདྲ་གཅིག་ནས་སློབ་སྦྱོང་བྱེད་ཀྱི་ཡོད་རེད་དེ་ཡིན་དུས་འདིའི་ཆ་ནས་དམིགས་བསལ་གྱི་བྱིན་རླབས་ཀྱི་ནུས་པ་གཅིག་ཡོང་གི་རེད། འོ་དེ་ལ་དཔག་པའི་ནི་སློབ་ཕྲུག་དགོན་པ་གཅིག་གི་མདུན་ལ་ཡོད་པ་ཡིན་ཙང་ཁོ་གཅིག་གཟབ་གཟབ་བྱེད་སྟངས་གཅིག་ཡོང་གི་རེད་བ་འོ་དེ་འདྲས་ཡོད་རེད་ད་ང་ཚོའི་གྲྭ་ཚང་རང་ལ་ཡང་མདོ་སྔགས་བཤད་སྒྲུབ་སློབ་གཉེར་ཁང་ཟེར་ནས་ད་གྲྭ་ཚང་གི་དགེ་འདུན་ན་གཞོན་ཚོ་སློབ་སྦྱོང་བྱེད་ས་ཨ་ནི་ལོ་རིམ་དང་པོ་ནས་བཅུ་དྲུག་གི་བར་དུ་སློབ་སྦྱོང་བྱེད་ས་གཅིག་ཡོད་རེད་ད་འདི་སྒོ་ཉེ་འགྲམ་རེད་ང་ཚོའི་ཆོས་རྭ་ལ་མཚམས་མཚམས་ལ་ཁོ་ཚོ་སྐད་བཏང་གི་རེད་སྐུ་ཞབས་ཚོའི་གི་ཆོས་རྭ་ཚུགས་ཀྱི་རེད་བ་ལགས་ཆོས་རྭ་ཚུགས་དུས་ནི་ཆོས་རྭ་ཡི་མཐའ་ལ་ཡར་བསྡད་བཅུག་ན་ནི་སྐུ་ཞབས་ཚོས་གི་རྟགས་གསལ་བཏང་སྟངས།

འདི་འདྲའི་ལ་ཡ་ཅིག་གྱེས་པ་གཅིག་གྲུབ་འདུག་འོང་ཙང་སློབ་ཕྲུག་ཚོ་ལ་དགོན་པ་གཅིག་གི་ཁོར་ཡུག་གི་ནང་ལ་འཚོགས་ཡོང་དུས་གཞན་དང་མ་འདྲ་བའི་སློབ་ཕྲུག་གི་ཀུན་སྤྱོད་ལ་རང་བཞིན་གྱི་ཤུགས་རྐྱེན་ཅིག་ཏན་ཏན་ཐེབས་ཀྱི་ཡོད་པ་ཅིག་ད་ང་ཚོ་ལོ་མང་པོ་ཕྱིན་ཡོང་དུས་ཏན་ཏན་འདི་འདྲ་ཡོང་གི་འདུག་དེའི་གཅིག་བྱས་གཉིས་པ་ནས་ད་གལ་ཆེ་དེ་ནམ་རྒྱུན་ང་ཚོའི་གཞོན་སྐྱེས་རིགས་གཅིག་གིས་སྐུ་ཞབས་ཚོའི་གི་གནས་སྟངས་མང་པོ་ཅིག་མ་ཤེས་པ་བྱས་ཤེས་ཀྱི་མ་རེད་ད་དེ་ཙམ་འབྲེལ་བ་ཡང་མེད་དོ་སྣང་ཡང་མེད་ཨ་ནི་དེའི་བར་དུ་བར་ཐག་ཅིག་ཡོད་དུས་ཙམ་པ་སྐུ་ཞབས་ཟེར་ན་ད་གཞན་དོན་གཏད་དུས་ཅིག་གསུངས། ཨ་ནི་ཞབས་བརྟན་འདི་འདྲའི་ཏོག་ཏོག་ཙམ་ཅིག་བྱས་འདི་འདྲའི་ཅིག་མ་གཏོགས་དེ་ཙམ་གྱིས་ཨ་ནི་སྐུ་ཞབས་གིས་དེང་གི་བོད་པའི་སྐུ་ཞབས་གི་ཡོན་ཏན་དང་ཁྱད་ཆོས་འདི་ད་ཧ་མ་གོ་གི་དཔེ་མང་པོ་འདུག་ཨ་ཞུ་འགྱེལ་ཚར་ལོ། འོ་ད་དེ་འདྲ་ང་ཚོའི་དེ་ཅིག་འཚོ་ཡོང་དུས་ཙམ་པ་ཨ་ནི་སྐུ་ཞབས་ཚོ་ཞོགས་ཀས་ནས་དགོང་དག་བར་གྱི་ཨ་ནི་མཚན་ཉིད་བསླབ་པ་སློབ་གཉེར་འདོན་སྟངས་ཡང་བསླབ་གྲྭ་བས་ཅིག་མཐོང་ཡོང་དུས་ཙམ་པ་ང་ཚོའི་ད་དཔེ་ད་ག་ཟེ་རེད་ཤག་ཨ་ནི་སྐུ་ཞབས་ཚོ་སློབ་གཉེར་གནང་སྟངས་ད་ཧང་སང་ཡས་འདུག་ཟེར་མཁན་འདི་འདྲས་ད་དངོས་སུ་མཇལ་ཡོད་པ་དེ་དངོས་ཡོད་གནས་ཚུལ་རང་རེད་བ། ཁོ་ཚོ་གི་དངོས་སུ་མཐོང་དུས་ཁོ་རང་ཚོ་གི་སློབ་སྦྱོང་བྱེད་ཡས་ལ་བཟང་པོའི་ཤུགས་རྐྱེན་ཐེབས་ཡས་དེ་ཏན་ཏན་ཡོང་གི་འདུག་དེ་ནས་གལ་ཆེ་བྱས་ནི་སྐུ་ཞབས་ཚོ་གི་སྐུ་གསུང་ཐུགས་ཀྱི་ཡོན་ཏན་འདི་ཚོ་ཡི་ཁོ་ཚོ་མཐོང་བྱས་དེ་འདྲའི་བྱས་མིག་གི་མཐོང་ལེ་བུ་གི་བྱ་ཡས་བྱས་ཡོད་རོགས་འོ་འདི་གས་དེ་ཞེ་དྲག་གི་ཡག་པོ་ཡོང་གི་འདུག་ཁོ་རང་ཁོ་རང་འདི་ཡང་ཐུན་མོང་མ་ཡིན་པའི་ཁྱད་ཆོས་ཅིག་རེད་ཤག། ད་ད་ས་བོད་པའི་སྤྱི་ཚོགས་དེ་ད་ག་ས་ག་ལ་ཁ་འཐོར་བྱས་ནི་རྒྱ་གར་ནང་བོད་ཡུལ་ནང་ལ་ད་སྔོན་མ་ནས་ཡོད་རེད་ད་དེའི་ཐོག་ལ་ཡང་ཕྱི་རྒྱལ་ཡུལ་ཁག་མང་པོ་ཅིག་གི་ནང་ལ་ཡང་བོད་པ་ག་ས་ག་ལ་སླེབས་ཡོད་དུས། ད་ལྟ་ད་ང་རང་ཚོའི་གངས་ཅན་རིག་གནས་སློབ་གྲྭས་དབྱར་ཁའི་བསླབ་གྲྭའི་གུང་གསེང་གི་དུས་རིང་ལ་ཡང་ཉེ་འཁོར་གྱི་བོད་པའི་སློབ་ཕྲུག་ཚོ་ལ་ཟླ་བ་གཅིག་རིང་ལ་ཟབ་ཁྲིད་གནང་ཡས་ཀྱི་ཉམས་མྱོང་དེ་ད་ལོ་མང་པོ་བྱེད་ཀྱི་འདུག་གོ་ཡས་བྱས་པ་ཡིན་ན་ཉིས་སྟོང་བཅུ་གཅིག་ནས་དབུ་འཛུགས་གནང་བྱས་ནས་ད་ད་ལྟ་བར་དུ་ཟབ་ཁྲིད་ཐེངས་བཅུ་གཅིག་ཙམ་གནང་འདུག་ཡིན་དུས་ལོ་ལྟར་ཟབ་སྦྱོང་གནང་བའི་ཉམས་མྱོང་གི་ཐོག་ནས་ཁ་ཐོར་ལ་ཡོད་པའི་བོད་པའི་སྤྱི་ཚོགས་ཀྱི་ནང་ལ་ཡང་ད་འཚར་ལོངས་བྱེད་བཞིན་པའི་བོད་པའི་སྤུ་གུ་དེ་ཚོ་ལ་ཡང་སོ་སོའི་རིག་གཞུང་དང་ནང་ཆོས་སློབ་ཁྲིད་གནང་ཡག་གི་ཐབས་ལམ་རྣམ་པ་ཚོ་ཉམས་མྱོང་གི་ཐོག་ནས་སློབ་སྟོན་ག་རེ་རེ་བྱེད་གནང་ཡག་ཡོད་ན།
རྩ་བའི་གཞི་རྩ་འདྲ་བོ་དེ་ད་ལྟ་ང་ཚོ་ད་བསླབ་གྲྭ་ཁག་ཡོད་རེད་བ་ལགས་སམ་བྷོ་ཊ་བསླབ་གྲྭ་དང་བོད་ཁྱིམ་བསླབ་གྲྭ་ད་དེ་ང་ཚོའི་གི་སློབ་ཕྲུག་ད་གསོ་སྐྱོང་བྱེད་ཀྱི་ད་ལྟེ་གནས་ཆེ་ཤོས་ཁག་དེ་ཚོ་ད་གཙོ་བོ་གཞི་རྟེན་འདྲ་བོ་དེ་རེད། འདི་ལ་ང་ཚོས་ཕྱར་གྲུ་མཉམ་འདེགས་དང་གི་ནུས་པ་གཅིག་ཏུ་སྒྲིལ་ཡས་དང་ཚང་མ་གི་སེམས་ཤུགས་ཀྱི་རྒྱབ་རྟེན་དང་འོ་འདི་འདྲས་ཀྱི་ཆེད་དུ་ད་ནས་ད་དགོན་སྡེ་ཁག་ནས་ཏོག་ཙམ་ཤུགས་བསྐྱོན་པ་ཡིན་ན་འཁོར་ཅིག་དགོན་སྡེ་ཁག་ལ་ད་གཙོ་བོ་བོད་པའི་རིག་གཞུང་གི་ད་སྙིང་ཁོང་འདྲ་བོ་འདི་ནང་ཆོས་ལ་ཐུག་བསྡད་ཡོད་དུས་དགོན་པ་ཁག་གི་ནང་ལ་ནང་ཆོས་ཐོག་ལ་ད་མཁས་དབང་བསམ་གྱིས་མི་ཁྱབ་པ་མང་པོ་ཡོད་རེད་འདི་འདྲས་ཅིག་གི་ཐོག་ནས་ད་དགོན་པ་ཁག་གི་ཏོག་ཙམ་སྔར་ལས་ལྷག་པར་ཐུགས་ཁུར་བཞེས་བྱས་ཚེ་གཞུང་འབྲེལ་འགྲིག་སྐྱོན་ཐུབ་པ་ཡིན་ན་ང་ཚོ་ཡི་ད་ལྟ་ལོ་བཅུ་གཅིག་འགྲོ་གི་ཡོད་རེད་འདི་གི་ཉམས་མྱོང་ཐོག་ནས་དགོན་པ་ཁག་གི་ཏོག་ཙམ་ཐུགས་ཁུར་བཞེས་ན་བཞེས་ཐུབ་ཀྱི་ཡོད་རེད་བཞེས་ནུས་པ་ཡོད་རེད་ལོ་རེ་ལོ་རེ་ལ་ཕན་ཐོགས་ངེས་ཅན་ཡོང་གི་ཡོད་རེད་འདི་ཡིན་དུས་དགོན་པ་ཁག་གིས་ནི་འགན་ཁུར་བླང་ཨ་ནི་འདིའི་ཐོག་ལ་ཨ་ནི་ཕྱར་གྲུ་མཉམ་འདེགས་གནང་ཡས་འདི་ཕ་མ་ཚོ་གི་རང་གི་སྤུ་གུ་ལ་བརྩེ་བ་མེད་པ་ཁྱོན་ནས་ཡོད་མ་རེད་འདི་ཡིན་དུས་ཕ་མ་གི་འགན། ཤུགས་ཆེན་པོ་ཞིག་ཁེལ་དགོས་ཀྱི་འདུག་ད་དེ་འདྲ་ངང་དེའི་གཞིས་ཆགས་ཡིན་ན་ཡང་དགེ་རྒན་ཕ་མའི་ལྷན་ཚོགས་ཟེར་ནས་ཡང་ཕ་མའི་ཡི་སྐུ་ཚབ་དང་དགེ་རྒན་ཡི་སྐུ་ཚབ་བྱས་ནས་ལྷན་ཚོགས་ཅིག་ཡོད་རེད་འོ་དེ་ཡང་དེ་བོར་མཐུད་རྒྱག་མཁན་ཚོ་ཞིག་ཚོགས་པ་གལ་ཆེན་པོ་ཅིག་རེད་ཤག་ང་ཚོའི་ནམ་རྒྱུན་དེ་ཟབ་སྦྱོང་དེ་འདྲ་དེ་དབྱར་ཁའི་ཡི་ཟབ་སྦྱོང་དེ་ཚོགས་དུས་ང་ཚོའི་འབྲེལ་བ་བྱེད་ས་ཚང་མ་རོགས་དགེ་རྒན་ཕ་མའི་ལྷན་ཚོགས་ལ་འབྲེལ་བ་བྱས་རྗེས་དུ་ཚོགས་གནང་གི་ཡོད་རེད་དབྱར་ཁའི་གྱི་ཟླ་བ་གཅིག་གི་དེའི་རིང་དེ་ལ་སློབ་ཕྲུག་ལ་ཞེ་དྲག་དོན་དང་ལྡན་པ་ཅིག་ཕལ་ཆེར་གཏན་གཏན་ཆགས་ས་རེད། དང་པོ་ཡོང་དུས་ཙམ་པ་གི་སློབ་ཕྲུག་གི་བསམ་བློ་གི་འཁྱེར་སྟངས་དང་ཀུན་སྤྱོད་འཁྱེར་སྟངས་དང། ཟླ་བ་གཅིག་མཇུག་སྡོམ་མཛད་སྒོ་གྲོལ་ནས་ཕར་ལོག་འགྲོ་དུས་ཙམ་པ་གི་སློབ་ཕྲུག་གི་བསམ་བློ་དང་ཀུན་སྤྱོད་འཁྱེར་སྟངས་གཉིས་བར་དུ་ལ་ཏོག་ཙམ་ཅིག་ད་ཁྱད་པར་གཏན་གཏན་འགྲོ་བསྡད་ཀྱི་འདུག། ད་ཚང་མ་མིན་ནའང་བརྒྱ་ཆ་དགུ་བཅུ་གོ་གྲངས་ཅིག་ཕན་ཐོགས་ཡོང་བསྡད་ཀྱི་འདུག་འདི་ག་ལ་ནི་ཤེས་ཡོན་ཅན་རང་གི་ཡོད་རེད་ད་གལ་ཆེ་ཤོས་འདི་གཅིག་གི་བསམ་བློ་འདི་ལ་བལྟས་ཅིག་འདི་གའི་ད་ནང་ཆོས་ཀྱི་བག་ཆགས་དང་བྱིན་རླབས་ཅིག་འཇུག་པ་ཡིན་ན་འདིའི་ཤུགས་ཀྱིས་ནི་ལུས་ངག་ཀུན་སྤྱོད་བཟང་དུ་འགྲོ་རོགས་འདུག་འདི་འདི་རེད་ང་ཚོས་ཀྱི་ད་མཐོང་དེ་འདི་ལ་དང་པོ་ཡོང་དུས་དང་ཕར་འགྲོ་དུས་གཉིས་བར་དུ་ལ་ཅུང་ཟད་ཅིག་ཁྱད་པར་འགྲོ་གི་འདུག། ཡང་སློབ་ཕྲུག་རིགས་གཅིག་ཁྱད་པར་ཆེན་པོ་འགྲོ་གི་འདུག་ཁ་ཤས་ཡང་ཏོག་ཙམ་ཁྱད་པར་འགྲོ་གི་འདུག་ག་རེ་ཡིན་ནའང་མིན་ནའང་གང་བྱེད་མ་བྱེད་ཏོག་ཙམ་ཅིག་ཁྱད་པར་ཅིག་འགྲོ་དེ་ངེས་རེད་ཆགས་ཀྱི་འདུག།
ཐུགས་རྗེ་ཆེ་དགེ་བཤེས་ལགས་ད་ལྟ་གོང་དུ་བཀའ་མོལ་ཞུ་ས་དེ་རྒྱུད་སྨད་གངས་ཅན་རིག་གནས་སློབ་གྲྭའི་དགེ་ཆེ་སྔགས་རམས་པ་དགེ་བཤེས་ཡོན་ཏན་ལགས་རེད། ལས་རིམ་དེ་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན་རྣམ་པ་ཚོས་གཞོན་སློབ་གསོའི་ལེ་ཚན་དུ་གསན་པར་ཐུགས་རྗེ་ཆེ། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་གནང་གི་རེད། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོའི་ཟླ་བ་དང་པོའི་ཚེས་ཉི་ཤུ་ནས་ཚེས་ཉེར་གཉིས་བར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མང་མོས་འོས་བསྡུའི་མཇུག་བསྡོམས་ཚོགས་ཆེན་ཐོག་བསྩལ་བའི་བཀའ་སློབ་ཚན་པ་དང་པོ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་ཁྱབ་བརྡལ་དུ་ཕྱིན་པའི་ཆབ་སྲིད་ཀྱི་ཐ་སྙད་གལ་ཆེན་ཞིག་སྟེ། མང་མོས་འོས་བསྡུ་ཞེས་པ་དེ་ནི

ཐད་ཀར་འོས་ཤོག་འཕངས་པའི་མཇུག་འབྲས་ཅི་བྱུང་ལ་གཞིགས་ནས་ཐག་གཅོད་བྱེད་པ་དེ་ཡིན་ལ། དཔེར་ན་ལོ་ངོ་དུ་མའི་གོང་རོལ་དུ་དབྱིན་ཇིའི་རྒྱལ་ཁབ་དེ་ཡོ་རོབ་མཐུན་ཚོགས་ཀྱི་ཚོགས་མིའི་རྒྱལ་ཁོངས་སུ་སྡོད་འོས་མིན་ལ་རྩོད་པ་ཤུགས་ཆེན་བྱུང་བའི་དབང་གིས། དབྱིན་ཡུལ་གྱི་མི་སེར་རྣམས་ཀྱིས་ཐད་ཀར་འོས་ཤོག་འཕངས་ཏེ་ཡོ་རོབ་མཐུན་ཚོགས་ཀྱི་རྒྱལ་ཁོངས་ནས་ཕྱིར་ཐོན་བྱ་རྒྱུར་མང་མོས་ཀྱིས་རྒྱལ་ཁ་ཐོབ་པའི་སྟབས་ཀྱིས་དབྱིན་ཇི་ལོགས་སུ་ཐོན་པ་ལྟ་བུ་སྟེ། རྒྱལ་ཁབ་གང་ཞིག་གི་ནང་ལོགས་ཀྱི་དོན་ཆེན་གང་ཞིག་ལ་མང་ཚོགས་ཀྱིས་འདོད་མོས་མེད་པའི་རྣམ་འགྱུར་ཤུགས་ཆེན་བྱུང་བའི་སྐབས་སུ། མང་མོས་འོས་བསྡུའི་ཐབས་ལམ་འདི་ཉིད་བེད་སྤྱོད་བཏང་ནས་མང་ཚོགས་ཀྱི་མངོན་འདོད་ལྟར་ཐག་གཅོད་བྱེད་ཀྱི་ཡོད་པ་དེ་ནི་རང་དབང་དང་དམངས་གཙོའི་རྒྱལ་ཁབ་ཁག་གི་མི་སེར་ལ་ཡོད་པའི་དབང་ཚད་གལ་ཆེན་ཞིག་ཡིན། གང་ལྟར་བོད་ཡུལ་ཁ་བ་གངས་ཅན་པའི་ལོ་རྒྱུས་སྟེང་བྱུང་བའི་མང་མོས་འོས་བསྡུ་ཐོག་མ་དེ་ནི། སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་ཡས་མས་ནས་བཟུང་སྟེ། ྋགོང་ས ྋརྒྱལ་བའི་དབང་པོ་མཆོག་གིས་དེང་རབས་འཛམ་གླིང་གི་ཆབ་སྲིད་ཀྱི་ལངས་ཕྱོགས་དང། འཛམ་གླིང་ཡོངས་རྫོགས་ལ་ཤུགས་རྐྱེན་ཆེན་པོ་ཐེབས་བཞིན་པའི་རྒྱ་ནག་གི་འཕེལ་འགྱུར་སོགས་ཕྱོགས་ཡོངས་ལ་སྤྱི་སྡོམ་མཛད་པའི་མཐའ་མར། དུས་ཚོད་ཀྱི་སྔ་ཕྱི་ཙམ་མ་གཏོགས་བོད་མི་རྣམས་ཀྱིས་རྒྱ་ནག་གཞུང་དང་མཉམ་དུ་གྲོས་མོལ་བགྱིས་ནས། བོད་རྒྱའི་དཀའ་རྙོག་སེལ་ཐབས་བྱ་རྒྱུ་དེ་ང་ཚོའི་མིག་མདུན་ལ་ལྷགས་པའི་གདམ་ག་བཟང་ཤོས་ཤིག་དང། གྲུབ་འབྲས་སྨིན་སླ་བའི་དགོངས་ཕྱོགས་འཁྲུངས་པའི་དབང་གིས། བོད་རྒྱ་ཞི་མོལ་ཡོང་ཐབས་ཀྱི་ཕྱོགས་སུ་མདུན་སྐྱོད་གནང་བ་དང། ཁོང་གི་དགོངས་ཕྱོགས་དེར་ཨ་རིས་གཙོས་པའི་འཛམ་གླིང་གི་རང་དབང་དང་དམངས་གཙོའི་རྒྱལ་ཁབ་མང་ཤས་ཀྱི་རྒྱབ་སྐྱོར་ཐོབ་ཀྱི་ཡོད་པ་དང། རྒྱ་ནག་གི་དབུ་ཁྲིད་ཁག་གིས ྋགོང་ས་ཏཱ་ལའི་བླ་མས་བཏོན་པའི་བོད་རྒྱ་གཉིས་སྨན་གྱི་ཆབ་སྲིད་ཀྱི་ལངས་ཕྱོགས་དེ་ལ་རྒྱ་ནག་གཞུང་གིས་ཡ་ལན་སྤྲོད་འོས་པའི་གནོན་ཤུགས་ཀྱང་འཕྲད་ཀྱི་ཡོད་པ་སོགས་ཕྱི་ནང་གི་རྒྱུ་རྐྱེན་མང་དག་ལ་བརྟེན་ནས་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོའི་ལོ་མཇུག་ནས་པེ་ཅིན་དང་རྡ་རམ་ས་ལའི་བར་ལ་འབྲེལ་ལམ་ཐོག་མར་བྱུང་བ་དང། ྋགོང་ས ྋསྐྱབས་མགོན་ཆེན་པོའི་སྐུ་ཚབ་པེ་ཅིན་དུ་གཟིགས་སྐོར་ལ་སོང་བ་སོགས་ཀྱི་འབྲེལ་ལམ་གསར་པ་ཞིག་ཏུ་མདུན་སྐྱོད་བྱེད་མགོ་ཚུགས་ཡོད། ད་བྱས་ན་དེ་རིང་འདིར། ང་རང་ཚོ་ད་ལས་དང་སྨོན་ལམ་གྱི་འབྲེལ་བའི་ཐོག་ནས་བོད་ཁ་བ་གངས་ཅན་གྱི་ད་བྱས་བསྟན་སྲིད་ཅིག་བསྟན་འགྲོ་བདེ་སྐྱིད་དུ་བྱས་པ་དེ་འདྲ་གི་ད་དོན་དག་ལ་ཡ།

རྟགས་ཕ་གི་བ་ད་ང་ཚོ་རིམ་པས་ཅིག་གོ་ཐུག་ལ་མང་པོ་བྱུང་འདྲ་དེ་འདྲ་གི་ཐོག་ནས་ད་གང་ལྟར་དེ་རིང་འདིར་ཚོགས་འདུ་བྱས་ཡ་གཏུགས་སྲིད་ཡིན་པ་རེད། ཨེ་ཚོགས་འདུ་ཨ་ནི་ཉི་མ་ཁ་ཤས་ཤིག་ད་འཚོགས་བྱས་རྗེས་དེའི་རིང་ལ་ཡ། ཞིབ་ཕྲའི་གནས་ཚུལ་རེ་ངས་ཀྱི་ཤེས་མ་སོང། ཨ་ཡིན་ནའི་དེ་གི་ཨ་ད་བཀའ་ཤག་ད་ཚོགས་གཙོ་བྱས་ཡི་གེ་དེ་གི་ཨ་ད་ཁྲིམས་ཞིབ་ཁོ་ན་ད་ད་ཁྲིམས་འདུ་བྱས་སྟེ་ང་ཚོ་སྐད་ཡིག་རུ་རབས་སུ་བྱུང། ཚོགས་འདུ་ཡག་པོ་ཞེ་དྲག་བྱུང་པ་འདྲ། ཞེ་དྲག་དགའ་པོ་བྱུང། ཐུགས་རྗེ་ཆེ་ཟེར་གྱི་ཡིན།

ལྟད་མོ་ད་ག་ཡོང་པའི་སོར་འདི་འདྲས་ཡོང་གི་མ་རེད་ལ། དེ་འདྲས་བྱས་ན་དགོས་པ་གི་ཡོད་མ་རེད། ས་ལྟ་དེ་ང་ཚོ་བོད་ཀྱི་གལ་ཆེ་དོན་ཆེ་ཞིག་ཏུ་སོང་བ་ཡིན་དུས་ཙང་ནས། ཨ་ད་ང་མང་པོ་ཏུ་བཞག་གི་མི་འདུག་གནས་ཚུལ་ཁ་ཤས་ཅིག་ཞུས་ན་བསམ་དྲན་སོང། ཏང་ཨ་ད་དེ་མ་བཀའ་ཤག་གི་ལས་བསྡོམས་མ་ཀློག་ཡོང་དུས་ཙང་ནས། དངོས་གནས་རང་གཅིག་གི་ལས་བསྡོམས་ཞིབ་ཚགས་པོ་དང། ད་ལས་དང་ཚོགས་བར་བའི་མ་ག་ད་བཀའ་ཤག་གིས་ཅིག་ལམ་སྟོན་གི་མ་སེ་ཤ་ན་གི་དེ་ཡག་པོ་ཤག་འདུག་ཤག་དགའ་པོ་བྱུང། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལོ་མང་གི་ཉམས་མྱོང་རྨང་གཞིར་བཟུང་ཞིང་འཛམ་གླིང་གི་འཁོར་སྐྱོད་ལ་རྒྱུས་ལོན་ཇི་ཙམ་མང་བ་གནང་བའི་སྟོབས་ཀྱིས་བོད་རྒྱ་གཉིས་ངོས་ནས་བསམ་ཤེས་དང་བཟོད་སྒོམ་གུ་ཡངས་ཀྱི་སྒོ་ནས་དཀའ་རྙོག་སེལ་ཐབས་བྱ་འོས་པའི་དགོངས་གཞི་དེ་ཉིད་ཡར་རྒྱས་སུ་བཏང་སྟེ། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་ཨ་རིའི་གྲོས་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་དུ་ཞི་བའི་གྲོས་འཆར་ལྔ་འདོན་གནང་མཛད་པ་སོགས་སྔ་ཕྱིར་མི་རིགས་དང་མི་རིགས་ཀྱི་དབར་ལ་འཕྲད་པའི་དཀའ་ངལ་དེ་རིགས་ཞི་བདེའི་ལམ་ནས་སེལ་ཐབས་ཀྱི་མིག་དཔེ་བཟང་པོ་བསྟན་པའི་དབང་གིས་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར། འཛམ་གླིང་ཞི་བདེའི་གཟེངས་རྟགས་འབུལ་བཞེས་གནང་བ་སོགས་ལྟ་ས་བསྟན་ཆོག་གི་གྲུབ་འབྲས་མང་པོ་ཞིག་སྨིན་ཡོང་གི་ཡོད་ན་ཡང། རང་བཙན་འཐབ་རྩོད་པར་ཁས་འཆེ་བ་སོགས་ཀྱི་བོད་མི་ཁག་ཅིག་གིས ྋགོང་ས ྋསྐྱབས་མགོན་ཆེན་པོའི་ཐུགས་ཀྱི་འཆར་སྣང་ལ་བྱུང་བའི་དབུ་མའི་ལམ་གྱི་སྲིད་བྱུས་ལ་འདོད་མོས་མེད་པའི་རྣམ་འགྱུར་བསྟན་པ་ཙམ་ལས་འདས་ཏེ་ཐ་ན་རྒྱལ་ཁབ་བཙོང་མཁན་དང། ལོ་རྒྱུས་ཀྱི་ཉེས་ཅན་པ་ཡིན་མདོག་མདོག་བྱེད་མཁན་ཁག་ཅིག་གིས། སྐུ་སྒེར་ལ་སྐྱོན་བརྗོད་མང་པོ་ཞུས་པ་དང། ཚོགས་སྡེ་ཁག་ཅིག་གིས་ཀྱང་དེ་དག་གི་བཤད་ཚུལ་ལ་མོས་མཐུན་ཡོད་པ་ལྟ་བུའི་རྣམ་འགྱུར་དངོས་ཤུགས་ནས་ཐོན་བཞིན་ཡོད་པ་སོགས། རྒྱུ་རྐྱེན་དེ་དག་ལ་བརྟེན་ནས་མགོན་པོ་མཆོག་ཉིད་ཀྱིས་བོད་མིའི་སྤྱི་ཚོགས་ཀྱི་དབུ་ཁྲིད་དང་བཙན་བྱོལ་བོད་གཞུང་གི་ཆེས་མཐོའི་དབུ་ཁྲིད་ཀྱི་མཚན་གནས་བཞེས་འོས་མིན་དང་ལྷག་པར་དུ། ཁོང་ཉིད་ཀྱི་གཟིགས་སྣང་ལ་བྱུང་བའི་དབུ་མའི་ལམ་གྱི་སྲིད་ཇུས་དེ་ཉིད་རྒྱུན་འཁྱོངས་གནང་འཐུས་མིན་བཅས་མང་ཚོགས་ཀྱི་བསམ་ཚུལ་བསྡུ་ལེན་བྱ་རྒྱུ་གལ་ཆེན་དུ་གཟིགས་པའི་རྐྱེན་གྱིས། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོ་ནས་ལོ་ངོ་གཉིས་ལྷག་གི་རིང་ལ། བཙན་བྱོལ་བོད་མི་གར་ཁྱབ་ཀྱི་ས་ལ་རང་བཙན་དང། དབུ་མའི་ལམ། རང་ཐག་རང་གཅོད། བདེན་པའི་ཨུ་ཚུགས་བཅས། གདམ་བྱའི་དཔེ་མཚོན་དོན་ཚན་བཞི་རྒྱ་ཁྱབ་ཏུ་བཀྲམས་པར་མ་ཟད། བོད་གཞུང་གི་ལས་བྱེད་དང། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་འཐུས་མི། གཞུང་འབྲེལ་དང། གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་ཁག་དང། མི་མང་པོ་ཞིག། བོད་མི་གནས་སྡོད་བྱེད་པའི་གཞིས་ཆགས་ཁག་དང་ས་གནས་ཁག་ལ་ཆེད་སྐྱོད་ཀྱིས་གདམ་བྱའི་དཔེ་མཚོན་རེ་རེ་ལ་འགྲེལ་བཤད་ཞིབ་ཚགས་བརྒྱབ་སྟེ་མང་ཚོགས་ཀྱི་གོ་རྟོགས་སྤེལ་ཐབས་བྱས་པའི་མཐའ་མར། མང་ཚོགས་བརྒྱ་ཆ་རེ་ལྔ་ཙམ་གྱིས་མང་མོས་འོས་བསྡུ་བྱ་མི་དགོས་པར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་རྒྱལ་སྤྱིའི་སྤྱི་ཚོགས་ཀྱི་འཁོར་འགྲོས་དང། རྒྱ་ནག་གི་སྲིད་ཇུས་ཀྱི་འཕོ་འགྱུར། བོད་རང་ལ་འཚམ་པའི་གནས་བབ་བཅས་ལ་དུས་ནས་དུས་སུ་གཟིགས་རྟོག་མཛད་དེ་ལམ་སྟོན་དང་སྣེ་ཁྲིད་གང་ཞིག་གནང་བ་དེ་ལ་མང་ཚོགས་ཀྱིས་ཡིད་ཆེས་ཆེན་པོའི་ངང་ཤར་སྐྱོད་བྱེད་རྒྱུ་ཁོ་ན་གདམ་ག་ཡག་ཤོས་སུ་མཐོང་བའི་དབང་གིས། དངོས་སུ་མང་མོས་འོས་བསྡུའི་ལས་རིམ་ལག་བསྟར་བྱ་མ་དགོས་པ་ཙམ་ཞིག་མིན་པར། བོད་དོན་བདེན་མཐའ་གསལ་ཐབས་ཀྱི་དབུ་ཁྲིད་གནང་བའི་སྐུ་དབང་ཆ་ཚང་མང་ཚོགས་ཀྱིས་ཡར་འབུལ་ཞུས་པ་དེ་ད་རེས་ཀྱི་བཀའ་སློབ་ལམ་སྟོན་གལ་ཆེན་འདི་ཉིད་གནང་བའི་སྔ་གཞུག་གི་གནས་ཚུལ་ངོ་མ་དེ་ཉིད་ཆགས་ཀྱི་ཡོད། ད་ནམ་རྒྱུན་རྟག་པར་ཞུས་བསྡད་ཀྱི་ཡོད། ད་གང་ལྟར་ཅིག་ང་ཚོ་བཀའ་ཤག་ནས་འགན་འཁུར་བླང་ཡག་དེ་ཤུགས་ཆེ་ཙམ་བླང་ན་ཡག་པོ་རེད་ཟེར་རྟག་པར་ཞུས་བསྡད་ཀྱི་ཡོད། ད་གང་ལྟར་ཅིག་གྲོས་ཚོགས་ཚོའི་ཐོག་ནས་ཡིན་ནའི་ཅིག་དེ་དེ་བཞིན་བྱས་ནས་ད་ང་ཚོ་འཁུར་བཞག་དེ་ཚང་མས་དེ་ནས་ད་འགན་བླང་ཅིག་བྱས་ན་ཡག་པོ་རེད་ཟེར། ད་རྒྱལ་བ་རིན་པོ་ཆེ་ཧ་ལམ་མེད་པ་ནང་བཞིན་ཅིག་རྩིས་བཞག་ན། དེ་ཡག་པོ་འདུག་ཨ། འདི་གནད་འགག་འདུག་ཟེར་ནས་རྟག་པར་ཞུ་བསྡད་ཀྱི་ཡོད། དེ་ང་སེམས་ཤུགས་ཆག་པ་དང། ངས་ཅིག་འདི་སྤྱི་དོན་གྱི་ལས་ཀ་ལ་ཡལ་ཡོལ་བྱས་པ་རྩ་བ་ནས་མ་རེད། ག་ད་གོ་ད་དངོས་ཡོད་གནས་ཚུལ་ཁོ་རང་མི་ཡར་རྒས་འགྲོ་གི་ཡོད་རེད། ཁོ་རྒས་ཤིང་འཁོགས་པ་ཅིག་གི་ངང་འགྲོ་ཡ་ཞིག་མ་གཏོགས་ད་གཞོན་དུ་འགྲོ་ཡ་ཡོད་མ་རེད། ས་དེ་འདྲ་སོང་བ་ཡིན་དུས་ཙང་ནས།

ཞེས་ཅིག། ང་མི་གཅིག་ལ་ཡང་བརྙས་དེ་ལ་སོར་བཞི། ཡང་ངེད་དེ་དག་སུ་ཡུལ་བཤད་པ་དེ་ཁས་མི་འདེད། དེ་འདྲ་བྱས་པ་ཡིན་ན་ཁོ་ཉེན་ཁ་ཡོད་རེད་ལ་ཡག་པོ་སྐད་མི་འདུག། ཨེ་དེ་ནས་གཙོ་གལ་ཆེ་ཤོས་ཅིག། ང་ཚོ་དངོས་གནས་དྲང་གནས་ཅིག། བོད་སྤྱི་པའི་དོན་དག་ལ་འཐབ་རྩོད་བྱེད་ཡ་དེ། ཨེ་ནི་བོད་མི་སྤྱིའི་འགན་རེད། དེ་ཡང་ང་ཚོ་དངོས་གནས་དྲང་གནས་ཀྱི་ཕ་གི་ད། དམངས་གཙོའི། དང་འཇིགས་པའི་མཚན་ཉིད་ཡོངས་རྫོགས་པ་ཞིག་དེ་འདྲ་ཞིག་ཐོག་ནས་ད་ང་ཚོ་འགན་དེ་འཁྱེར་དགོས་ཡོད་རེད་འཐབ་རྩོད་དེ་བྱེད་དགོས་ཀྱི་ཡོད་རེད། ཕོ་སི་ཏེ་བཙན་དབང་བྱེད་མཁན་དེ་གིས་གཅིག་སྡུད་ཀྱི་ལམ་ལུགས་ཐོག་ནས་འགྲོ་བསྡད་ཀྱི་ཡོད་རེད། ང་ཚོ་དེ་བཙན་དབང་བྱེད་མཁན་དེ་ངོ་རྒོལ་བྱེད་མཁན་དེ་བརྒྱ་ཆ་བརྒྱ་ཐམ་པ་མང་གཙོ་མཚན་ཉིད་ཚང་བ་ཅིག་ཐོག་ནས་ང་ཚོ་འགྲོ་ཡག་གི་རྩིས་རེད་ལ་འགྲོ་ཐུབ་པ་ཞིག་བྱུང་བ་ཡིན་ན་དངོས་གནས་དྲང་གནས་ཀྱི་ཕ་གི་ཕ་གི་ག་ཟེར་དགོས་རེད་ད་རན་པོ་ད།

ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་འདི་འཇམ་དཔལ་ཕུན་ཚོགས་ལགས་ཀྱིས་མུ་མཐུད་ནས་བརྒྱུད་བསྒྲགས་གནང་གི་རེད། གསན་མཁན་རྣམ་པ་ཚོ། ད་ལྟ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང། ཀིརྟི་རིན་པོ་ཆེའི་མཛད་རྣམ་དང་འབྲེལ་བའི་རྩོམ་དེབ་ཞལ་བྱང་དུ་མི་ཚེ་གཅིག་ལ་སྐྱེ་བ་གསུམ། ཞེས་པའི་ལེ་ཚན་གོང་མའི་ཞུ་མཚམས། ལེའུ་གཉིས་པ་ཀིརྟིའི་དགོན་མ་ལག་ཅེས་པའི་ལེ་ཚན་གོང་མའི་ཞུ་མཚམས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་རྒྱུ་ཡིན། སྟག་ཚང་ལྷ་མོ་ཀིརྟི་དགོན་གྱི་ཐོག་མའི་གཞི་རྟེན་ནི་ཀིརྟི་སྐུ་ཕྲེང་ལྔ་པ་གྲུབ་དབང་བསྟན་པའི་རྒྱལ་མཚན་ཚང་གིས་ཐ་ལ་རི་ཁྲོད་དང་ཆོས་རྫོང་རི་ཁྲོད་གཉིས་ཀྱིས་རྨང་གཞི་བྱས་ཏེ་ལྷ་མོའི་གནས་ཆུའི་འགྲམ་རྒྱུད་དུ་སྟག་ཚང་ལྷ་མོ་ཀིརྟི་དགོན་པ་ཕྱག་བཏབ་པ་ཞིག་ཡིན། འདི་ལྟར་ཀིརྟི་སྐུ་ཕྲེང་ལྔ་པ་གྲུབ་དབང་བསྟན་པའི་རྒྱལ་མཚན་ཚང་གིས་རི་ཁྲོད་གཉིས་ཟླ་སྒྲིལ་བཏང་སྟེ་དགོན་པའི་ངོ་བོར་རྒྱ་བསྐྱེད་གནང། ཀིརྟི་སྐུ་ཕྲེང་རིམ་བྱོན་གྱིས་མུ་མཐུད་རྒྱ་བསྐྱེད་གནང་བ་ལ་བརྟེན་ནས་སྟག་ཚང་ལྷ་མོའི་ཀིརྟི་དགོན་པའི་གཞི་རྒྱ་ཇེ་ཆེར་སོང་སྟེ། ང་ཀིརྟི་སྐུ་ཕྲེང་བཅུ་གཅིག་པར་ངོས་འཛིན་གནང་བའི་སྐབས་སྟག་ཚང་ལྷ་མོ་ཀིརྟི་དགོན་པ་ཧ་ཅང་རྒྱ་ཆེན་པོར་གྱུར་ཡོད་པ་དང། རྔ་བ་དང་འབར་ཁམས་བསང་ཆུ་ཐེ་བོ་ཀླུ་ཆུ་སོགས་སུ་དགོན་མ་ལག་མང་པོ་ཡོད་ཅིང་ཁུལ་འདི་དག་ལ་ཆོས་སྲིད་གཉིས་ཀྱི་ཐད་ནས་ཤུགས་རྐྱེན་ཆེ་བའི་དགོན་པ་ཆེ་ཤོས་ཤིག་གི་ངོ་བོར་གྱུར་འདུག་ཚ་ཁོའི་ཀིརྟི་དགོན་ཀ་ལ་རི་བཀྲ་ཤིས་ལྷུན་གྲུབ་གླིང་ནི་ཀིརྟི་སྐུ་ཕྲེང་དང་པོ་རོང་ཆེན་དགེ་འདུན་རྒྱལ་མཚན་གྱིས་ཕྱག་འདེབས་མཛད་པའི་ཀིརྟི་དགོན་པ་ཐོག་མ་དེ་ཡིན་པས། ཀིརྟིའི་དགོན་མ་ལག་ཡོངས་ཀྱི་མ་དགོན་དང་པོ་ཡིན། འོན་ཀྱང་ཀིརྟི་སྐུ་ཕྲེང་ལྔ་པ་གྲུབ་དབང་བསྟན་པའི་རྒྱལ་མཚན་ཚང་གི་སྐུ་དུས་སུ་སྟག་ཚང་ལྷ་མོ་ཀིརྟི་དགོན་པ་བཞེངས་ཏེ་རིམ་པས་འཕེལ་རྒྱས་དང། དགོན་ལག་མང་པོར་གྱུར་རྗེས་སྟག་ཚང་ལྷ་མོ་ཀིརྟིའི་དགོན་པ་ནི་ཀིརྟིའི་དགོན་མ་ལག་ཐམས་ཅད་ཀྱི་གཙོ་བོའམ་ལྟེ་གནས་སུ་གྱུར་པས་ཀིརྟི་ཚང་ལ་རང་བཞིན་གྱིས་མ་དགོན་གཉིས་ཡོད་པ་ལྟ་བུ་གྱུར་ཡོད། སྟག་ཚང་ལྷ་མོའི་ཕྱོགས་ནས་ཚ་ཁོ་ཀིརྟི་དགོན་པ་ལ་ད་དུང་ཡང་མ་དགོན་ཞེས་འབོད་པ་ཡོངས་གྲགས་ཡིན། ཀིརྟིའི་བླ་བྲང་ལ་མཚོན་ན་དགོན་པ་འདི་གཉིས་ལ་དོན་སྙིང་དམིགས་བསལ་ཞིག་ལྡན་ཡོད། ཚ་ཁོ་ཀིརྟི་དགོན་པའི་ཀིརྟི་ནང་ཆེན་ལ་སྟག་ཚང་ལྷ་མོའི་ཀིརྟིའི་བླ་བྲང་བཞིན་དམིགས་བསལ་གྱིས་ཀིརྟི་གཉེར་པ་ཞེས་པའི་ལས་བྱེད་བསྐོ་གཞག་གནང་སྲོལ་ཡོད་པ་ལས་ཀིརྟིའི་དགོན་ལག་གཞན་པ་གང་ལ་ཡང་ས་གནས་ཀྱི་ནང་ཆེན་དུ་ཀིརྟི་གཉེར་པ་བསྐོ་གཞག་བྱེད་པའི་སྲོལ་མེད། གསན་མཁན་རྣམ་པ་ཚོ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། གཉིས་པ། ངའི་སྐུ་ཕྲེང་གོང་མ་རྣམས། ཀིརྟིའི་དགོན་མ་ལག་ནི་སྤྱི་ལོ་ཆིག་སྟོང་བཞི་བརྒྱ་བཅུ་གཉིས་ལོར་མ་དགོན་དང་པོ་ཚ་ཁོའི་ཀ་ལ་རི་བཀྲ་ཤིས་ལྷུན་གྲུབ་གླིང་ཕྱག་འདེབས་མཛད་པ་ནས་ད་ལྟའི་བར་ལོ་ངོ་དྲུག་བརྒྱ་ལྷག་གི་ལོ་རྒྱུས་ཡོད་པ་དང་རྗེ་ཙོང་ཁ་པ་ཆེན་པོའི་དངོས་སློབ་བསྟན་པ་ཕྱོགས་མཐར་སྤེལ་བའི་དར་ཆེན་བདུན་གྱི་ནང་ཚན་རོང་པོ་ལྗགས་ནག་པ་དགེ་འདུན་རྒྱལ་མཚན་ནས་ང་ལ་ཐུག་གི་བར་དུ་ཀིརྟི་སྐུ་ཕྲེང་བཅུ་གཅིག་བྱོན་ཡོད། སྐུ་ཕྲེང་དང་པོ་རོང་ཆེན་ལྗགས་ནག་པ་དགེ་འདུན་རྒྱལ་མཚན་ནི་རབ་བྱུང་དྲུག་པའི་ཤིང་སྟག་སྤྱི་ལོ་ཆིག་སྟོང་སུམ་བརྒྱ་བདུན་ཅུ་དོན་བཞི་ལོར་འཁྲུངས། དགུང་ལོ་བདུན་ཅུ་དོན་བདུན་བར་དུ་བཞུགས་ཏེ། བོད་རབ་བྱུང་བརྒྱད་པའི་ལྕགས་རྟ། སྤྱི་ལོ་ཆིག་སྟོང་བཞི་བརྒྱ་ལྔ་བཅུ་ལོར་དགོངས་པ་རྫོགས། ཀིརྟི་སྐུ་ཕྲེང་གཉིས་པ་སྒྲུབ་དབང་བསྟན་པ་རིན་ཆེན་ནི། རོང་ཆེན་དགེ་འདུན་རྒྱལ་མཚན་སྐུ་གཤེགས་ནས་ལོ་ཉེར་ལྔ་པ་སྟེ། རབ་བྱུང་བརྒྱད་པའི་ཤིང་རྟ་སྤྱི་ལོ་ཆིག་སྟོང་བཞི་བརྒྱ་བདུན་ཅུ་དོན་བཞི་ལོར་རྔ་སྨད་ཀྱི་སའི་ཆར་གཏོགས་པ་ཆུ་གཉིས་ཟེར་བའི་ཞིང་པའི་ཁྱིམ་ཚང་ཞིག་ཏུ་སྐུ་འཁྲུངས། ཤོད་རྒྱུན་དུ་ཁོང་འཁྲུངས་པའི་སྐབས་སུ་ཁང་ཁྱིམ་དུ་དྲི་ཞིམ་གྱིས་ཁྱབ་པ་དང་འཁྲུངས་མ་ཐག་ཞལ་ནས་མ་ཎི་ཡིག་དྲུག་གསུང་མཁྱེན་པར་གྲགས། དགུང་ལོ་བཅུ་དྲུག་པའི་སྟེང་དབུས་སུ་ཕེབས་ཏེ་གདན་ས་ཆེན་པོ་འབྲས་སྤུངས་སུ་ཆོས་ཞུགས་གནང། ཁོང་གིས་འབྲས་སྤུངས་སུ་ལོ་བཅུའི་རིང་སློབ་གཉེར་མཛད་རྗེས་རྒྱལ་བ་རིན་པོ་ཆེ་སྐུ་ཕྲེང་གཉིས་པ་རྗེ་དགེ་འདུན་རྒྱ་མཚོའི་བཀའ་ལྟར་ཕ་ཡུལ་མདོ་སྨད་ཕྱོགས་སུ་ཕེབས་ཏེ་བསྟན་པ་རྒྱ་ཆེར་སྤེལ། རབ་བྱུང་དགུ་པའི་ས་རྟ། སྤྱི་ལོ་ཆིག་སྟོང་ལྔ་བརྒྱ་ལྔ་བཅུ་ང་བརྒྱད་ལོར་དགུང་གྲངས། བརྒྱད་ཅུ་གྱ་ལྔའི་ཐོག་སྐུ་ཞི་བར་གཤེགས། ཀིརྟི་སྐུ་ཕྲེང་གསུམ་པ་འགྲོ་མགོན་བསྟན་པ་རབ་རྒྱས་ནི་རབ་བྱུང་དགུ་པའི་ཤིང་བྱི་སྤྱི་ལོ་ཆིག་སྟོང་ལྔ་བརྒྱ་དྲུག་ཅུ་རེ་བཞི་ལོར་ཨ་རིག་གི་ཡུལ་དུ་སྐུ་འཁྲུངས་ཤིང་རྒྱལ་དབང་སྐུ་ཕྲེང་ལྔ་པ་དང་ཕལ་ཆེར་སྐུ་དུས་མཉམ། དགུང་ལོ་ཉེར་བདུན་སྟེང་དབུས་གཙང་དུ་ཕེབས་ཏེ་རྒྱལ་དབང་སྐུ་ཕྲེང་ལྔ་པ་བློ་བཟང་རྒྱ་མཚོ་མཆོག་དང་ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཞི་པ་བློ་བཟང་ཆོས་རྒྱན་གཉིས་དང་མཇལ་བར་མ་ཟད་རྒྱལ་དབང་ལྔ་པ་དང་འབྲེལ་བ་ཤིན་ཏུ་ཟབ་པའི་ཀིརྟི་སྐུ་ཕྲེང་ཞིག་རེད། ཤོད་རྒྱུན་དུ་ཁོང་གྲུབ་རྟགས་དང་མཐུ་རྩལ་སྣ་ཚོགས་ལ་བྱང་ཆུབ་པ་ཞིག་ཡིན་པས་མཛད་པ་ཡ་མཚན་ཅན་མང་པོ་མཛད་མཁན་ཞིག་ཡིན་པར་གྲགས། ཆུ་ལུག་ཆིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གསུམ་ལོར་སྐུ་གཤེགས། ཀིརྟི་སྐུ་ཕྲེང་བཞི་པ་ཐོགས་མེད་བློ་བཟང་འཇམ་དབྱངས་ནི་རབ་བྱུང་བཅུ་གཉིས་པའི་མེ་སྤྲེལ་ཕྱི་ལོ་ཆིག་སྟོང་དྲུག་བརྒྱ་ལྔ་བཅུ་ང་དྲུག་ལོར་སྨད་པ་ལ་ཞེས་པའི་ས་ཆར་སྐུ་འཁྲུངས། དབུས་སུ་ཕེབས་ཏེ་རྒྱལ་དབང་སྐུ་ཕྲེང་ལྔ་པ་བློ་བཟང་རྒྱ་མཚོ་དང་མཇལ། ས་བྱི་ཕྱི་ལོ་ཆིག་སྟོང་བདུན་བརྒྱ་བཅུ་མེད་བརྒྱད་ལོར་སྐུ་ཞི་བར་གཤེགས། ཀིརྟི་སྐུ་འཕྲེང་བཞི་པའི་རྣམ་ཐར་རྒྱས་པ་དང་ཁོང་གི་སྐོར་ཡིག་ཆ་མང་པོ་མེད། ཀིརྟི་སྐུ་འཕྲེང་ལྔ་པ་གྲུབ་དབང་རྒྱལ་མཚན་ནི་རབ་བྱུང་བཅུ་གསུམ་པའི་ཆུ་འབྲུག་ཕྱི་ལོ་ཆིག་སྟོང་བདུན་བརྒྱ་བདུན་ཅུ་དོན་གཉིས་ལོར་མདོ་སྟོད་དུ་སྐུ་འཁྲུངས། གྲུབ་དབང་བསྟན་པའི་རྒྱལ་མཚན་ཚང་གིས་སྟག་ཚང་ལྷ་མོ་ཀིརྟི་དགོན་ཕྱག་འདེབས་དང་འབྲེལ་ཀིརྟི་ཚང་གི་བསྟན་པ་སྔར་བས་གོང་འཕེལ་གྱི་རྨང་གཞི་བརྟན་པོ་བཙུགས་གནང་མཛད། སྟག་ཚང་ལྷ་མོ་ཀིརྟི་དགོན་པ་ཕྱག་འདེབས་མཛད་པ་ནས་རིམ་གྱིས་རྔ་བའི་ཕྱོགས་དང་མཛོད་དགེའི་ཕྱོགས། རོང་པོ་རེབ་གོང་ཕྱོགས་སོགས་སུ་བསྟན་པ་དང་འགྲོ་བའི་དོན་དུ་མཛད་འཕྲིན་རྒྱ་ཆེར་བསྐྱངས་ཡོད། ཁོང་ནི་ཆུ་འབྲུག་སྤྱི་ལོ་ཆིག་སྟོང་བདུན་བརྒྱ་བཅུ་གཉིས་ལོར་མདོ་སྟོད་ཀྱི་ས་ཆར་གདོང་གི་རིགས་སུ་སྐུ་འཁྲུངས། ཤོད་སྲོལ་ལ་གྲུབ་དབང་བསྟན་པའི་རྒྱལ་མཚན་ཚང་སྐུ་འཁྲུངས་པའི་སྐབས་སུ་བར་སྣང་དུ་མཐོང་དཀོན་པའི་འཇའ་གུར་ཕུབ་ཅིང། མེ་ཏོག་གི་ཆར་འབབ་པར་གྲགས། གསུང་འབྱོན་ཤེས་ཙམ་ནས་མི་གཞན་ལ་རང་ཉིད་ཀིརྟི་སྐུ་ཕྲེང་བཞི་པའི་ཡང་སྲིད་ཡིན་ཞེས་གསུངས་འདུག། ཀིརྟི་དགོན་ནས་ངོ་མཚར་ཆེ་བའི་བྱིས་པ་འདིའི་སྐོར་གོ་ཐོས་བྱུང་འཕྲལ་སྐུ་གོང་མའི་མདུན་འདུག་པ་དང་ཕྱག་མཛོད་སོགས་ནས་སྐུ་གོང་མའི་མཆོད་པའི་ཡོ་བྱད་དང་ཕྱག་དྲིལ་སོགས་ཁྱེར་ནས་བརྟག་པ་བགྱིས་པར་བྱིས་པ་འདིས་སྐུ་གོང་མའི་ཉེར་སྤྱད་རྣམས་འཁྲུལ་མེད་དུ་ངོས་འཛིན་གནང། ཀུན་གཟིགས་པཎ་ཆེན་སྐུ་ཕྲེང་ལྔ་པ་བློ་བཟང་ཡེ་ཤེས་དང་ལ་མོ་ཆོས་སྐྱོང་གིས་སྐུ་གོང་མའི་ཡང་སྲིད་འཁྲུལ་བྲལ་དུ་ངོས་འཛིན་མཛད། ཕྱི་ལོ་ཆིག་སྟོང་བདུན་བརྒྱ་བཅུ་དྲུག་ལོར་ཁྲི་འདོན་གནང་ཞིང་མཁས་པ་མང་པོའི་ཞབས་ལ་གཏུགས་ཏེ་སློབ་གཉེར་མཛད། ཀིརྟི་སྐུ་ཕྲེང་ལྔ་པ་ན་ཆུང་ངུའི་དུས་ནས་ཐུགས་རིག་བཀྲ་ཞིང་ཕྱག་དཔེ་གཟིགས་མ་ཐག་ནས་ཐུགས་སུ་ཆུབ་པར་སྙན་གྲགས་ཕྱོགས་སུ་ཁྱབ་པ་དང་ཚ་ཁོ་ཁག་གསུམ་དང་མགོ་ལོག་འཛམ་ཐང། སྡེར་ཁ། ར་རྡོ། དབལ་ཤུལ་སོགས་ཉེ་ཁུལ་གྱི་སེར་སྐྱ་མང་ཚོགས་ངང་གིས་འདུས་ཏེ་གསུང་ཆོས་ཞུས་ཤིང། སྐྱབས་གནས་སུ་བཀུར་བ་དང་དུས་མཚུངས་སུ་རྒྱལ་རོང་ཚ་ཁོ་ཁག་གསུམ་དང་རྔ་བ་རྨེའུ་རྒྱལ་པོའི་ཁོངས་གཏོགས་ཤོག་ཁག་བཅུ་གཉིས། དབལ་ཤུལ་ཤོག་ཁག་བཅུ་གཉིས། མཛོད་དགེ་ཤོག་ཁག་བཅུ་གཉིས་སོགས་ཀྱིས་ཀིརྟི་སྐུ་ཕྲེང་ལྔ་པ་རྩ་བའི་བླ་མར་བསྟེན། སྟག་ཚང་ལྷ་མོ་ཀིརྟི་དགོན་ཕྱག་འདེབས་མཛད་པས་ཀིརྟི་བླ་བྲང་དང་སྟག་ཚང་ལྷ་མོ་ཀིརྟི་དགོན་པའི་ཤུགས་རྐྱེན་འདི་ཁམས་དཀར་མཛེས་དང་མགོ་ལོག་ཁུལ་བར་དུ་རྒྱ་སྐྱེད་བྱུང་འདུག་ཀིརྟི་སྐུ་ཕྲེང་ལྔ་པ་དགུང་ལོ་ཉེར་བཞིའི་སྟེང་དབུས་གཙང་གི་ཡུལ་དུ་ཕེབས། དེ་དུས་རྒྱལ་དབང་སྐུ་ཕྲེང་བདུན་པ་སྐལ་བཟང་རྒྱ་མཚོས་བོད་ཀྱི་སྲིད་དབང། འཛིན་པའི་སྐབས་ཡིན་ཀྱང་ཁོང་ལྷ་སར་ཕེབས་སྐབས་རྒྱལ་དབང་སྐུ་ཕྲེང་བདུན་པ་ཁམས་ཕྱོགས་སུ་ཕེབས་ནས་ལྷ་སར་བཞུགས་མེད་པས་དངོས་སུ་མཇལ་འཕྲད་བྱུང་མེད། འོན་ཀྱང་བོད་གཞུང་གིས་སྣེ་ལེན་དང་བཀུར་བཟོས་རྒྱ་ཆེན་གནང་ཡོད། གཙང་བཀྲ་ཤིས་ལྷུན་པོར་ཆེད་ཕེབས་ཀྱིས་ཀུན་གཟིགས་པཎ་ཆེན་རིན་པོ་ཆེར་མཇལ། དབུས་ཀྱི་གདན་ས་ཆེན་པོ་གསུམ་སོགས་ལ་གནས་གཟིགས་མཛད། ཕ་ཡུལ་དུ་ཆུ་ལོག་གནང་རྗེས་མདོ་སྨད་ལྷོ་བྱང་དུ་བསྟན་འགྲོའི་དོན་མཛད་ཅིང་དགོན་པ་ཉམས་གསོ་དང་རྒྱ་བསྐྱེད་གནང། བྱམས་པ་འབུམ་གླིང་སོགས་སྟོད་སྨད་བར་གསུམ་དུ་ཕེབས་ཏེ་དད་ལྡན་མང་ཚོགས་ལ་ཆོས་འབྲེལ་གནང། ཤིང་ཁྱི་ཕྱི་ལོ་ཆིག་སྟོང་བདུན་བརྒྱ་ལྔ་བཅུ་ང་བཞི་ལོར་སྟག་ཚང་ལྷ་མོ་ཀིརྟི་དགོན་དུ་རྒྱུད་པ་གྲྭ་ཚང་གསར་འཛུགས་མཛད། རབ་བྱུང་བཅུ་གསུམ་པའི་ལྕགས་ཡོས་ཕྱི་ལོ་ཆིག་སྟོང་བདུན་བརྒྱ་བདུན་ཅུ་དོན་གཅིག་ལོ་སྟེ་དགུང་ལོ་དྲུག་ཅུའི་སྟེང་ཐུགས་དམ་ལ་བཞུགས་བཞིན་སྐུ་ཞི་བར་གཤེགས། ཀིརྟི་སྐུ་ཕྲེང་དྲུག་པ་དགེ་འདུན་ཆོས་ཀྱི་དབང་ཕྱུག་ནི། རབ་བྱུང་བཅུ་གསུམ་པའི་ཆུ་འབྲུག་ཕྱི་ལོ་ཆིག་སྟོང་བདུན་བརྒྱ་བདུན་ཅུ་དོན་གཉིས་ལོར་རོང་པོ་རེབ་གོང་གི་ཡུལ་དུ་སྐུ་འཁྲུངས། དགུང་ལོ་ཉེར་ལྔ་ལས་སྐུ་ཚེ་རིང་པོར་མ་བཞུགས་པས་མཛད་པའི་སྐོར་གསལ་བའི་རྣམ་ཐར་དང་ལོ་རྒྱུས་རྒྱས་པ་མི་བཞུགས། ཀིརྟི་སྐུ་ཕྲེང་བདུན་པ་ཀུན་དགའ་ཆོས་འཕགས་ཐུབ་བསྟན་ཉི་མ་ནི་རབ་བྱུང་བཅུ་གསུམ་པའི་མེ་སྦྲུལ་ཕྱི་ལོ་ཆིག་སྟོང་བདུན་བརྒྱ་དགུ་བཅུ་གོ་བདུན་ལོར་སྟག་ཚང་ལྷ་མོའི་ཉེ་འཁྲིས་ཀྱི་ཚ་ཁོག་ཏུ་སྐུ་འཁྲུངས། ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བཅུ་མེད་བཞི་ལོར་མཁས་པའི་དབང་པོ་གུང་ཐང་བསྟན་པའི་སྒྲོན་མེ་སོགས་ཀྱིས་སྐུ་གོང་མའི་ཡང་སྲིད་འཁྲུལ་བྲལ་དུ་ངོས་འཛིན་མཛད། སྐུ་ཕྲེང་བདུན་པ། སྐྱབས་མགོན་ཐུབ་བསྟན་ཉི་མས་སྐུ་ཚེ་ཧྲིལ་བོར་འདུལ་ཁྲིམས་ལ་དག་ཐེར་དང་འབྲེལ་ནས་ཉམས་ལེན་གྱི་མཐིལ་དུ་མཛད། ཧོར་གཙང་ཀིརྟི་དགོན་པ་ཕྱག་འདེབས་མཛད་པ་དང་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བཅུ་དྲུག་ལོར་ཡུལ་དབུས་སུ་ཕེབས་ཏེ་འབྲས་སྤུངས་བློ་གསལ་གླིང་གྲྭ་ཚང་དུ་ཆོས་ཞུགས་མཛད། སྟག་ཚང་ལྷ་མོར་མཚན་ཉིད་གྲྭ་ཚང་གསར་འཛུགས་གནང་བ་ནས་བཟུང་རིམ་གྱིས་ཀིརྟི་ཚང་གི་གདན་ས་མང་པོ་ཞིག་ཏུ་མཚན་ཉིད་ཀྱི་བཤད་གྲྭ་དར་རྒྱས་སུ་ཕྱིན་ཏེ་མདོ་སྨད་ཀྱི་ཕྱོགས་སུ་བསྟན་པའི་བྱ་བ་རླབས་ཆེན་བསྩལ་བས་མཛད་རྗེས་ཤིན་ཏུ་ཆེ། རབ་བྱུང་བཅུ་བཞི་པའི་ས་སྤྲེལ་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བཞི་བཅུ་ཞེ་བརྒྱད་ལོ་སྟེ་དགུང་གྲངས་ང་གཉིས་སྟེང་སྐུ་ཞི་བར་གཤེགས། ཀིརྟི་སྐུ་ཕྲེང་བརྒྱད་པ་བློ་བཟང་འཕྲིན་ལས་བསྟན་པ་རྒྱ་མཚོ་ནི་རབ་བྱུང་བཅུ་བཞི་པའི་ས་བྱ་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བཞི་བཅུ་ཞེ་དགུ་ལོ་མཚོ་སྔོན་སོག་རྫོང་གི་ཁྱིམ་ཚང་ཞིག་ཏུ་སྐུ་འཁྲུངས། ཡབ་ནི་གཏེར་སྟོན་ཞིག་ཡིན་པར་གྲགས། ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བདུན་ཅུ་ལོར་རྔ་ཡུལ་ཀིརྟི་དགོན་དགེ་ལྡན་ལེགས་བཤད་གླིང་གསར་དུ་ཕྱག་འདེབས་མཛད། རྔ་ཡུལ་ཀིརྟི་དགོན་པ་ཕྱག་འདེབས་གནང་བའི་སྐབས་རྒྱལ་རོང་ཅོག་ཙེ་རྒྱལ་པོ་དང། རྔ་པ་རྨེའུ་རྒྱལ་པོ་མགོ་ལོག་ཁང་གསར་དཔོན། གསེར་རྟའི་དཔོན་པོ་བཅས་ཀྱིས་སྦྱིན་བདག་བྱས། ཀིརྟི་དགོན་མ་ལག་གི་ཡར་རྒྱས་དང་འཆད་ཉན་སོགས་ཀྱི་སྤུས་ཚད་མཐོར་འདེགས་ཡོང་བར་ཐུགས་བརྩོན་ལྷོད་མེད་མཛད། རྔ་ཡུལ་ཀིརྟི་དགོན་དུ་མཚན་ཉིད་གྲྭ་ཚང་དང་རྒྱུད་པ་གྲྭ་ཚང་གསར་བཙུགས། དེ་བཞིན་ཧོར་གཙང་ཀིརྟི་དགོན་པར་མཚན་ཉིད་ཀྱི་འཆད་ཉན་དང་སྟག་ཚང་ལྷ་མོ་ཀིརྟི་དགོན་དུ་དུས་འཁོར་གྲྭ་ཚང་གསར་བཙུགས་གནང་བ་བཅས་ཀིརྟིའི་དགོན་ཁག་རྣམས་སྔར་ལས་ཀྱང་དར་ཞིང་རྒྱས་པར་མཛད། ཀིརྟི་སྐུ་ཕྲེང་བརྒྱད་པ་ནི་སྐུ་ཕྲེང་གཞན་དག་ལས་ཀྱང་མཁས་པའི་མཚན་སྙན་ཆེ་ཞིང་སྙན་གྲགས་ཅན་གྱི་བུ་སློབ་མང་པོ་གསོ་སྐྱོང་དང་བསྟན་བཅོས་ཀྱང་མང་པོ་གསར་རྩོམ་མཛད། རབ་བྱུང་བཅོ་ལྔ་པའི་ཤིང་སྦྲུལ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་མེད་ལྔ་ལོ་སྟེ་དགུང་ལོ་ང་བདུན་པའི་ཐོག་སྐུ་ཞི་བར་གཤེགས། ཀིརྟི་སྐུ་ཕྲེང་དགུ་པ་སྐལ་བཟང་བློ་གྲོས་ཀུན་དགའ་ལུང་རྟོགས་རྒྱ་མཚོ་ནི་རབ་བྱུང་བཅོ་ལྔ་པའི་ཤིང་སྦྲུལ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་མེད་ལྔ་ལོར་སྐུ་གོང་མའི་མ་ཁྱིམ་དུ་སྐུ་འཁྲུངས་ཤིང། ཀུན་མཁྱེན་འཇམ་དབྱངས་བཞད་པ་སྐུ་ཕྲེང་བཞི་པས་སྐུ་གོང་མའི་ཡང་སྲིད་དུ་ངོས་འཛིན་མཛད། དགུང་ལོ་བཅུ་དྲུག་པའི་ཐོག་རྔ་བ་དང་ཚ་ཁོའི་ཕྱོགས་སུ་ཕེབས་བཞུད་སྐབས་ཀྱི་ཕེབས་ལམ་དུ་སྐུ་ཞི་བར་གཤེགས། ངའི་སྐུ་གོང་མ་སྟེ་ཀིརྟི་སྐུ་ཕྲེང་བཅུ་པ་ངག་དབང་བློ་བཟང་བསྟན་པ་ཚེ་རིང་ནི་རབ་བྱུང་བཅོ་ལྔ་པའི་ལྕགས་བྱ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་གཅིག་ལོར་སྐུ་འཁྲུངས། དགུང་ལོ་གཉིས་ཀྱི་སྟེང་པཎ་ཆེན་སྐུ་ཕྲེང་དགུ་པས་སྐུ་གོང་མའི་ཡང་སྲིད་དུ་ངོས་འཛིན་གནང། དགུང་ལོ་ལྔའི་སྟེང་སྟག་ཚང་ལྷ་མོར་ཁྲི་འདོན་མཛད། དགུང་ལོ་བརྒྱད་པའི་སྟེང་སྟག་ཚང་ལྷ་མོ་ཀིརྟི་དགོན་པར་སྐྱ་སེར་གྱི་འདུས་ཚོགས་ཆེན་པོར་ཚེ་དབང་གནང་ཞིང། དགུང་ལོ་བཅོ་བརྒྱད་པར་ཆོས་ཞུ་བ་ཁྲི་ཕྲག་བརྒལ་བར་དཔལ་དུས་ཀྱི་འཁོར་ལོའི་བཀའ་དབང་གནང། སྟབས་མ་ལེགས་པར་རབ་བྱུང་བཅུ་དྲུག་པའི་ལྕགས་སྦྲུལ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གཅིག་ལོ་སྐུ་ཞི་བར་གཤེགས་སྐབས་དགུང་ལོ་ཉི་ཤུ་རྩ་གཅིག་ལས་ཕེབས་མེད། སྐུ་གོང་མ་ཞལ་འཚོ་བཞུགས་སྐབས་སུ་ཆོས་སྐྱོང་གིས་གནང་བའི་ལུང་བསྟན་སོགས་ལ་བརྟེན་ནས་ང་ཀིརྟི་སྐུ་ཕྲེང་བཅུ་གཅིག་པར་ངོས་འཛིན་མཛད། གསན་མཁན་རྣམ་པ་ཚོ། ཐེངས་འདིའི་ཞུ་མཚམས་འདི་གར་བཞག་ནས། ལེ་ཚན་རྗེས་མར་གོང་འཕྲོས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་གི་ཡིན། ལེ་ཚན་འདི་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་འཇམ་དཔལ་ཕུན་ཚོགས་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་གཡང་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།